ད་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་གླུ་གཞས་ཁག་ཅིག་དང་བོད་གཞུང་བདེ་ལེགས་སྨན་ཁང་གི་སྨན་པ་བསྟན་འཛིན་བརྩོན་འགྲུས་ལགས་གདན་ཞུའི་ཐོག་མུ་མཐུད་ནས་ཏོག་དབྱིབས་གོ་རྟོགས་ཀྱི་བཅར་འདྲི་ཞུ་ཡས་ཡིན་པས་རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ཏོག་དབྱིབས་ནད་དུག་བཅུ་དགུ་འདི་ཐོག་མར་ཉིས་སྟོང་བཅུ་དགུའི་ཕྱི་ཟླ་བཅུ་གཉིས་ཀྱི་ནང་རྒྱ་ནག་ཝུ་ཧན་ནས་ཁྱབ་བརྡལ་བྱུང་རྗེས་ཉིས་སྟོང་ཉི་ཤུའི་ཕྱི་ཟླ་གསུམ་པའི་ནང་རྒྱལ་སྤྱིའི་འཕྲོད་བསྟེན་ཚོགས་པས་རྒྱ་ཁྱབ་ནད་ཡམས་ཡིན་པ་གསལ་བརྡ་གནང་འདུག་དེ་ནས་ད་བར་རིམས་ནད་འདིས་རྐྱེན་པས་མི་མང་པོ་ཞེ་པོ་ཅིག་འདས་གྲོངས་ཕྱིན་ཡོད་པ་དང་མང་པོ་ཞེ་པོ་ཅིག་ན་ཚ་འདིས་གདུང་ནས་ཡོད་པ་དང་མང་པོ་ཅིག་ལས་མེད་སུ་གྱུར་བ་དེ་བཞིན་ཉིན་རེའི་འཚོ་བ་ལ་བརྟེན་ནས་ཡོད་པ་མང་པོ་དཀའ་ངལ་ལ་གྱུར་ཡོད་ཙང་ཚང་མས་གདུང་སེམས་མཉམ་བསྐྱེད་ཀྱིས་གང་ཐུབ་ཐུབ་ཀྱིས་གཞན་ཕན་བསྒྲུབ་རོགས་ཞེས་འབོད་སྐུལ་ཞུ་གི་ཡོད། སོ་སོའི་ཕ་མ་སྤུན་མཆེད་གྲོགས་གཉེན་ཚན་ཚང་མའི་འཕྲོད་བསྟེན་ལ་དོ་ནན་གྱིས་གཟབ་གཟབ་གནང་རོགས་ཞུ་གི་ཡོད། ཁ་རས་ཡག་པོ་གྱོན་ཡས་ཕན་ཚུན་བར་ལ་བར་ཐག་ཡག་པོ་བཞག་ཡས་ཕྱག་ཡང་སེ་ཡང་སེ་འཁྲུད་ཡས་ཕྱི་ལ་ཐོན་དགོས་ངེས་ཅན་ཡིན་ན་མ་གཏོགས་ནང་ལ་བཞུགས་རོགས། དེ་མིན་རླབས་དང་པོའི་སྐབས་ཀྱི་གཟབ་ནན་གནང་བ་ནང་བཞིན་རྣམ་པ་ལྷན་རྒྱས་ཀྱིས་ལྷོད་ཡངས་མེད་པ་གནང་རོགས་ཞེས་ལྷག་དཀར་སྔ་མའི་ནང་གི་བཅར་འདྲི་ནས་ཤེས་པའི་གོ་རྟོགས་མདོར་བསྡུས་ཤིག་ཡིན། དེ་མིན་སྔོན་འགོག་ཁབ་བརྒྱབ་པའི་དགེ་མཚན། སྔོན་འགོག་ཁབ་བརྒྱབ་ན་ན་ཚ་མ་ན་ཡས་ལ་ཕན་པ་དང། སྔོན་འགོག་ཁབ་བརྒྱབ་ན་ན་ནད་ཀྱི་ནད་གཞི་ཡང་བ། སྨན་ཁང་ལ་མ་ལགས་པ་སྲོག་ལ་ཉེན་ཁ་མི་ཡོང་བ་སོགས་ཀྱི་ཁེ་ཕན་མང་པོ་ཡོད་ཙང་ངེས་པར་དུ་སྔོན་ཁབ་ཁབ་བརྒྱབ་རོགས་འབོད་སྐུལ་ཞུ་གི་ཡོད། སྨན་པ་བསྟན་འཛིན་བརྩོན་འགྲུས་ལགས་རླུང་འཕྲིན་ལེ་ཚན་ནང་སྐུ་ངལ་འཛེམས་མེད་ཐོག་སླར་ཡང་ཕེབས་པ་དགའ་བསུ་ཞུ། བཀྲ་ཤིས་བདེ་ལེགས། ད་རིང་གི་དྲི་བ། ཡུག་ཀེ་དང་སྦྲ་ཛིལ South Africa རྒྱ་གར་བཅས་ཀྱི་ཏོག་དབྱིབས་གཉན་སྲིན་གྱི་བརྟེན་འགྱུར་ཡང་ན་འགྱུར་ལྡོག་གིས་རྐྱེན་བྱས་ནས་ཕན་གནོད་མི་འདྲ་བ་དང་དེའི་ནད་རྟགས་མི་འདྲ་བའི་ཁྱད་པར་དེ་མིན་ནད་རྟགས་ལ་བརྟེན་ནས་གཉན་སྲིན་གང་གིས་གནོད་ཡོད་མེད་ཤེས་རྟོགས་ཡོང་གི་ཡོད་མེད་སྐོར་ལ་གསུང་རོགས། Test ལས་ཀྱི་དངུལ་ལ་ད་ཉེ་ཆར་ད་ལྟ་ཅིག་གཉན་སྲིན་ལ་འགྱུར་ལྡོག་ཕྱིན་པ་ཟེར་གོ་བ་ར། Mutation། དེ་འདྲའི་དེ་ཁོ་ད་ཁོ་རང་གཉན་སྲིན་ཁོ་རང་རང་གི་ཁྱད་ཆོས་ཅིག་ཆགས་འགྲོ་གི་འདུག་བདུན་ཕྲག་གཉིས་གསུམ་གཉིས་གསུམ་ནང་ལ་འགྱུར་ལྡོག་ཆུང་ཆུང་ཆུང་ཆུང་དེ་འདྲས་ཕྱིན་པ་བྱས། དེ་འདྲས་ཡོང་བསྡད་པ་ཅིག་རེད་ཤག། ཡིན་པ་ཡིན་ན་ད་ད་ལྟ་དབྱིན་ཇིའི་ལུང་པ་ཡུག་ཀེ་ལ་ཡ་འགྱུར་ལྡོག་ཕྱིན་པ་དང་ད་ག་ནང་བཞིན Brazil བྱས་དེ་ནས South Africa དེ་ཚོ་གི་འགྱུར་ལྡོག་ཕྱིན་པའི་རྐྱེན་གྱིས་དེ་ཚོའི་རིགས་ཅིག་བར་བ་ད་ཡུག་ཀེ Strain ཟེར་གི་རེད་དེ་ད་ག་ནང་བཞིན Brazil Strain དེ་ཚོ་ཏོག་ཙམ་ཅིག་འགོ་ཡས་སླ་བ་ཟེར་གོ་བ་ར་དེ་འདྲས་དང་ཅིག་ལམ་སང་འགོ་ཡ་ལས་སླ་པོ་དེ་འདྲ་ཡོད་པ་དང་ད་ག་ནང་བཞིན་མང་པོ་ཅིག་ཡ་ལོ་ཆུང་ང་ནང་ལོགས་ལ་ན་ཡ་ད་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་བཞག་ཡིན་པ་ཡིན་ནའི་ནད་རྟགས་ལ་ཡ་ཁོ་ཁོ་རང་ཅིག་ད་ཏོག་དབྱིབས་གཉན་རིམས་བཅུ་དགུའི་གི་ན་ཚ་རང་ཡིན་ཙང་ནད་རྟགས་དེ་མང་ཆེ་བ་ཅིག་པ་རེད་ནད་རྟགས་ངོས་ནས་ཅིག་ངོས་ཟིན་ཡ་འདི་འདྲའི་དམིགས་བསལ་ཟེར་མཁན་མི་འདུག་ནད་རྟགས་ལ། ཞེས་བྱ་ཅི་ད་འདི། དབྱིན་ཡུལ་ནས་ཡོང་རྒྱུ Strain དེ་རེད་བྱ་འདི Brazil ནས་སླེབས་པའི Strain དེ་རེད་བྱ་ཟེར་དེ་འདྲའི་དབྱེ་བ་བཅད་ཐུབ་ཡ་དེ་འདྲའི་རྩ་བ་ནས་མི་འདུག་ད་འདི་ལ་ཡ་ཁོ Genome Sequencing བྱས་རྗེས། སྔོན་ལ་ན་ཚ་ཡོད་མེད་ར་འཕྲོད་ར། དེ་ནས་ན་ཚ་ཡོད་པ་ར་འཕྲོད་པ་འདྲ་བྱས་ན་འདི་ཁོ་རང་རང་གི་ཁོའི་གི་ད་ཅིག་མ། གཉན་སྲིན་ཁོ་རང་རང་གི་ད་མ་གྲུབ་ཆ་དེ་མ་ཅིག་ཡག་པོ་བྱས་ཞིབ་ཚགས་པོ་བྱས་ནས་བལྟས་ཡོང་དུས་ཨ་ནི་དེ Strain དེ་ག་རེ་ཡིན་མེད་དེ་འདྲའི་ཅིག་ཧ་གོ་གི་ཡོད་ཟེར་མ་གཞི་ནད་རྟགས་ལ་ད་ནི་དབྱེ་བ་བཅད་ཐུབ་ཡ་དེ་འདྲའི་རེད་མི་འདུག། བརྩོན་འགྲུས་ལགས་ཀྱིས་འགྱུར་ལྡོག་ཕྱིན་པའི་གཉན་སྲིན་དེ་རྣམས་ཁྱབ་བརྡལ་བྱེད་ཡ་ལས་སླ་བ་ཡོད་པ་དང་དེ་ཚོས་བདུན་རེ་གཉིས་ལ་འགྱུར་ལྡོག་འགྲོ་གི་ཡོད་པ་གསུངས་སོང། ཡང་གླུ་དབྱངས་ལེ་ཚན་ནས་སྨན་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་བོད་ནང་གི་གཞས་པ་བློ་ལ་འགྲོ་ཤོས་དེ

བརྩོན་འགྲུས་ལགས་དངོས་གནས་སྙན་པོ་འདུག་གཞས་དེ་སྙན་པོ་ཞེ་དྲག་འདུག་རེད་རེད་བོད་མི་ཆོལ་ཁ་གསུམ་གཅིག་གི་རེད། ང་ཚོའི་སྐད་དང་གོམས་གཤིས། ཆོས་དང་རིག་གཞུང་ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་དང་མ་བྲག་སྲིན་གྱི་རྒྱུད་པ་ཡིན་པ་གཅིག་པ་རེད། ཚང་མས་ཐུགས་སྣང་ཐོག་མཐུན་སྒྲིལ་རྒྱ་སྐྱེད་ཡོང་བ་ཞུ། ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི། གོང་ས་མཆོག་གི་བཀའ་སློབ་རེད་མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགེ་བའི་བློ་དང་ལྡན་པའི་ངང་ནས་གསན་གནང་ཡོང་བ་ཞུ།
བོད་པ་གཅིག་ཡིན་ཕྱིན་ཆད་ལ་སྐྱེ་ས་ག་བ་སྐྱེ་བ་ཡིན་ནའི་ཁྱད་པར་གང་མི་འདུག་ཨ། ཁུ་སིའི་ཡང་ན་ང་སྐུ་ལོ་ཡང་སྙིང་རྗེ། དེ་ཡང་ན་བོད་པ་གཞན་དེ་བ་གཅིག་ག་སུ་སུམ་ཅེ་ཅེ་བསྡད་རིང་བོད་པ་དེ་འདྲའི་ཨ་ཞོགས་ཀས་ཨ།

ཞེ་དྲག་ཡག་པོ་རེད་བྱས་ཡིན་ཞུ་གོ་མང་ཚོགས་ཐུབ་པའི་ཁུ་ཚུར་རེད་ལབ་ཡིན་སོ་སོ་དངོས་སུ་ལུས་འདི་སྐྱེ་ས་དང་འཚར་ལོངས་བྱེད་ས་དེ་ལུང་པ་གསར་བ་ཞིག་ཆགས་བསྡད་ཡོད་རེད་དེ་ང་ཚོ་ཕ་མའི་རིགས་རྒྱུད་འདི་ད་གཙོ་བོ་བརྩི་དགོས་རེད་ཕ་མའི་རིགས་རྒྱུད་ཀྱི་ཆ་ནས་བོད་པ་ཡིན་དུས་ཙང་ནས་སོ་སོའི་ཤ་ཁྲག་རུས་གསུམ་དེ་བོད་པའི་ཤ་ཁྲག་རུས་གསུམ་ཡིན་པ་ཡིན་དུས་ཙང་ནས་མ་ཤི་བར་དུ་བོད་པ་ཟེར་ཡ་འགྱུར་རྒྱུ་འདྲ་ཡོད་མ་རེད་ད་ཨ་ཁྱེད་རང་ཚོ་བསམ་སྟངས་འདྲ་ཤ་ཡག་པོ་བྱུང་ཤག། ཏུ་བསྔགས་བརྗོད་བྱས་བྱས་ལབ་ལབ་ཡིན་ལ། དེ་དཔེ་རྩ་ཆེན་པོ་རེད་ཤག་བྱ་བསམ་ལ། ང་རང་ཚོ་བོད་པ་སྤྱི་བོ་གནམ་བསྟན་སུ་འདྲ་ཞིག་པ་ཡིན་ནའི། བོད་པ་ཡིན་བསམ་པའི་འདུ་ཤེས་དེ་དགོས་རེད། ད་བོད་པ་ཡིན་བསམ་པའི་འདུ་ཤེས་དེ་བཅངས་བྱས། ཡང་ལྐུགས་པའི་ཞེན་ཁོག་དེ་མ་རེད་ད་ང་ཚོ་བོད་མི་རིགས་ཟེར་ཡ་དེ་དངོས་གནས་ཞེན་ཁོག་བྱེད་རིན་ཆོག་པ་ཞིག་མི་རིགས་ཞིག་རེད་འདུག་ག།

ད་བོད་ཀྱི་སངས་རྒྱས་པའི་ཆོས་ཀྱི་ཐོག་ནས་ཚན་རིག་པ་མཉམ་དུ་ལ་ཡང་རྐུབ་སྟེགས་མཉམ་དུ་བསྒྲིགས་ནས་སྐད་བཤད་ཐུབ་ཀྱི་ཡོད་རེད་ཆོས་ཁག་གཞན་དག་མེད་པ་ཧ་ལམ་སུ་གཅིག་ཡོད་མ་རེད་བ་ཆ་དེ་འདྲ་ཡིན་དུས་ང་ཚོ་དེ་ཚན་རིག་པ་ཚོ་ཆོས་པ་ཆགས་ཆེད་རྐུབ་སྟེགས་བསྒྲིགས་ཀྱི་ཡོད་མ་རེད་ཚན་རིག་པ་ཚན་རིག་པ་རང་བསྡད་ནས་ཨ་མདོ་ཆོས་ལ་ཐེ་ཚོམ་ཟ་བསྡད་མཁན་ཆོས་ཁས་མི་ལེན་མཁན་དེ་འདྲའི་མང་པོ་ཅིག་ཡོང་བསྡད་ཡོད་རེད། ཡིན་ནའི་མིའི་ཤེས་བྱའི་རྣམ་གྲངས་ཀྱི་ངོས་ནས་སེམས་ཀྱི་རྣམ་གཞག་གི་སྐོར་དང་དེ་ཚོའི་གྲས་དེ་སངས་རྒྱས་པའི་ཆོས་ཀྱི་ནང་ལོགས་ལ་ད་གཙོ་བོ་རྒྱ་གར་གྱི་ད་གནའ་རབས་ནས་ཞེ་པོ་ཅིག་ཕྱུག་པོ་ཡོད་རེད། དེའི་ནང་ཚན་གྱི་སངས་རྒྱས་པའི་ཆོས་ནང་ལོགས་ལ་ཕྱུག་པོ་བྱུང་གི་ཡོད་རེད་ས་ད་དེ་གྱིས་དེ་གཞི་ནས་ད་ཚན་རིག་པ་ཚོས་དེ་ནས་ཚུར་སློབ་སྦྱོང་བྱེད་ཡག་གི་རེ་བ་རྒྱག་ས་ཅིག་ཡོང་བསྡད་འདུག་ག།

ད་མིའི་བསམ་དྲན་འདི་གི་ཡོད། ནུབ་ཕྱོགས་པའི་ཚན་རིག་དང་དེ་ཚོའི་ཐོག་ནས་ཨེ་ཤ་ཡ་ལ་ཚུར་བོ་ཞིབ་འཇུག་བྱེད་ས་བྱས་ནས་ད་ཨེ་ཤ་ཡའི་ད་ཁྲོམ་ར་བ་སོགས་ནས་བཏོན་ནས་ཞིབ་འཇུག་བྱེད་མཁན་དེ་ནུབ་ཕྱོགས་པ་ཡིན་པ་ཅིག་ངོས་འཛིན་བྱེད་ཀྱི་ཡོད། ད་རེས་ཚོགས་འདུ་དེ་ཡོང་ནས་ཉི་མ་གཉིས་ཕྱིན་པའི་གཞུག་གུ་ད་ང་ཚོ་ཨེ་ཤ་ཡ་ལས་ཕར་ཞིབ་འཇུག་བྱེད་ཡག་གི་ནུས་པ་ཡོད་བསྡད་པ་ཅིག་ད་དེ་གའི་ཆ་རྐྱེན་ཡོད་བསྡད་པ་ཞིག་མཐོང་སོང།

ད living language ནང་ལ་བོད་སྐད་དེ་ཡག་ཤོས་འདུག་ག་བོད་ཡིག་དེ་ཡག་ཤོས། ད་དེ་ད་དེ་འདྲ་ཡིན་དུས་ས་ནས་ང་ཚོ་བོད་པ་བོད་ཀྱི་ད་མཁས་པ་ཞེ་དྲག་བྱུང་ཡོད་རེད། ནང་པའི་ཆོས་བོད་ལ་མ་དར་གོང་ནས་ལོ་ཕལ་ཆེར་སུམ་བརྒྱ་བཞི་བརྒྱའི་གོང་རྒྱ་ནག་ལ་དར་བ་རེད། རྒྱ་ནག་མི་འབོར་མང་གི་རེད། རེད་དེ་ཡིན་ནས་རྒྱ་གར་ནས་བྱུང་པའི་སངས་རྒྱས་ཀྱི་ཆོས

ཁོང་གིས་རོགས་བྱས་ནས་ལེགས་བཤད་སྙིང་པོ་ཧིན་དི་ལ་བསྒྱུར་རེད། ད་ལོ་ཕལ་ཆེར་བཅོ་ལྔ་ཙམ་འདྲ་ཅིག་ཉི་ཤུ་ཡང་རེད། ས་ཁོང་གིས་ཧིན་དི་ལ་བསྒྱུར་ཚར་བསྒྱུར་ནས་ཨ། ཉི་མ་གཅིག་ང་ཁོང་ཐུག་པའི་ཁ་ཐུག་ལ་ངས་ཁོ་རང་སྐད་ཆ་དྲིས། ཁྱེད་རང་གིས་ལེགས་བཤད་སྙིང་པོ་ཧིན་དི་ལ་བསྒྱུར་རེད་བ། ཟེར། ད་ལྟ་ལེགས་བཤད་སྙིང་པོ་བྲིས་མཁན་མི་དེ་ཨ་ནི་བོད་ཀྱི་མཁས་པ་ཅིག་རེད་དེ་མཁས་པ་དེ་ནཱ་ལེནྡྲའི་མཁས་པའི་གྲལ་ལ་ཚུད་པ་འདུག་གམ་མི་འདུག་ག་ཟེར་ནས་ངས་སྐད་ཆ་དྲིས། ཁོ་རང་གིས་ཐེ་ཚོམ་མེད་པར། ཨོ་ད། དཔེ་ཆ་འདི་བྲིས་མཁན་འདི་ནཱ་ལེནྡྲའི་མཁས་པའི་གྲལ་ལ་ཚུད་པ་ཙམ་དུ་མ་ཟད་པའི་མཁས་པ་ཡང་རྩེ་གྲས་ལ་སླེབས་པ་ས་དེ་རེད་ཟེར་འདུག་ད་འདི་བོད་པའི་རྣམ་དཔྱོད་ཀྱི་ཕལ་ཆེར་མཚོན་གྱི་ཡོད་རེད།
བཀའ་སློབ་འདིའི་ནང་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྤྱི་བོ་གནམ་བསྟན་ཚང་མས་བོད་པ་ཡིན་པའི་འདུ་ཤེས་དགོས་གལ། བོད་མི་རིགས་ལས་སླ་པོ་མིན་པའི་རྒྱུ་མཚན་གསུངས་པ་ཉན་ནས་སྤོབས་པ་དང་ལྡན་པའི་བོད་མི་ཞིག་གནང་དགོས་གསུངས་སོང། བརྩོན་འགྲུས་ལགས་ཏོག་དབྱིབས་སྔོན་འགོག་གི་སྨན་ཁབ་དཔེར་ན Covishield དང Covaxin དེ་མིན་ཨུ་རུ་སུའི་སྔོན་འགོག་ཁབ་ཐོག་ལ་སྨན་པ་ལགས་ནས་གོ་རྟོགས་ཤིག་གནང་རོགས། ད་ད་ལྟའི་ཆ་ལ་རྒྱ་གར་ནང་ལོགས་ལ་སྔོན་འགོག་ཁབ་དེ་ད་ལྟ་རག་བཞིན་པ་དེ། གཉིས་ཆ་དེ་གོ་རེད་ཀོ་བི་ཤིལ་དང་ཀོ་བེག་སིན་དེ། ཀོ་ད་ཅིག་མང་ཚོགས་ནང་རྒྱ་གར་ནང་ལོགས་ལ་ཡ་མང་ཆེ་གྱ་བས་དེ་ཀོ་བི་ཤིལ་ཆགས་འདུག་ཅེས་བོད་ཆེན་བརྒྱ་ཆ་དགུ་བཅུ་གོ་གཅིག་མ་སིམ་རྩེ་གྱུར་བ། ཀོ་བི་ཤིལ་རང་ཆགས་འགྲོ་གི་འདུག་ཨ་ནི་བརྒྱ་ཆ་དགུ་མ་སིམ་རྩེ་རྗེས་ཨ་ནི་ཀོ་བེག་སིན་དེ་ཆགས་འགྲོ་གི་འདུག། ད་དེ་ཀོ་བི་ཤིལ་འདྲ་བོ་དེ་ཆགས་བཞག་པ་རིག་ན། ད་ད་ཨོག་སི་ཕོརད་ཨེ་སི་ཛེ་ནི་ཁ་ཁོ་རང་ཚོར་མཉམ་འདོགས་ཀྱི་བཟོས་བཞག་པ་དེ་རེད་ཨ་ནི་ད་རྒྱ་གར་ནང་ལོགས་ལ་ཡ་མེནུ་ཕེག་ཆིང་མཱས་པྲོ་དུག་ཤིན་བྱེད་ཡ་དེ། ད་ད་སི་རམ་ཨིན་སི་ཅུད་ཨོབ་ཨིན་དྲི་ཡ་པུ་ནེ་ནས་བཟོས་ཡ་དེ་རེད། འདི་ཁོ་རང་འདྲ་བོ་ཅིག་ཆ་བཞག་ན་ན་ཚ་འགོག་ཐབས་བྱེད་ཡ་གི་ནུས་པ་དེ་བརྒྱ་ཆ་བདུན་ཅུ་དང་ཚག་བཞི་ཙམ་ཅིག་རེད་བ། རོབ་ཙམ་བཤད་ན་ད་བརྒྱ་ཆ་བདུན་ཅུ་གཡས་གཡོན་ཅིག་ན་ཚ་འགོག་ཐབས་བྱེད་ཡ་གི་ནུས་པ་ཅིག་དེ་འདྲའི་ཞིག་ཐོན་ཡོང་གི་འདུག་ད་འདི་འདི་ཅིག་ཉམས་ཞིབ་མང་པོ་བྱས་རྗེས་ལུང་པ་མང་པོ་ཅིག་ནང་ལོགས་ཉམས་ཞིབ་བྱས་རྗེས་དེ་འདྲའི་ཅིག་གིས་ད་ཁུངས་སྐྱེལ་ར་སྤྲོད་ཡོད་པ་བྱས་ད་ཅིག Efficacy ཟེར་བ་རེད་བ་དེ་འདྲའི་ཅིག་གནས་སྟངས་ཆགས་བསྡད་ཀྱི་འདུག་དེ་ནས་ཁབ་གཉིས་པ་དེ་རྒྱ་གར་ནང་ད་ལྟ Bharat Biotech གིས་བཟོས་པའི Covaxin ཟེར་ཡ་དེ། དེ་ཡི་གི་ད་ད་ལྟའི་ཆར་ལ་ཡ། ཁོ་རང་ཚོ་གི། ད་སྨན་བཟོ་གྲྭ་ནས་རེད་དེ་ག་ནང་བཞིན་ཨམ་ཅི་རྒན་པ་ཚོ་གི་དེ་བཤད་ཡ་ལ་དེ་ན་ཚ་འགོག་ཐབས་བྱེད་ཡ་གི་ནུས་པ་དེ་ཏོག་དབྱིབས་གཉན་རིམས་བཅུ་དགུ་གི་ན་ཚ་འགོག་ཐབས་བྱེད་ཡ་གི་ནུས་པ་དེ་བརྒྱ་ཆ་བརྒྱད་ཅུ་ཙམ་འདུག་ཟེར་བྱས་བྱས་དེ་འདྲས་བྱས་ཚུལ་ཞུ་འདུག། ད་དེ་ནས་ད་ལྟ་ཉེ་ཆར་ཅིག་རྒྱ་གར་ནང་ལོགས་ལ་ཡ། བེད་སྤྱོད་ཀྱི་བེད་སྤྱོད་བྱེད་ཡ་གི་ད་བཀའ་བཀའ་འཁྲོལ་ཐོབ་པ་དེ་ར་ཤི་ཡ་ནས་བཟོས་པའི་ཨུ་རུ་སུ་ནས་བཟོས་པའི། Sputnik Five། ཟེར་ཡ་དེ་རེད། འདིའི་ཐོག་ལ་ཡ་ད་ད་ལྟའི་ཁོ་རང་ཚོའི་ངོས་ནས་བྱས་ཅིག་བཤད་ཡ་ལ་ཡ་ན་ཚ་འགོག་ཐབས་བྱེད་ཡ་གི་འདིའི་གི་ནུས་པ་འདི་བརྒྱ་ཆ་དགུ་བཅུ་གོ་གཅིག་དང་ཚག་དྲུག་ཙམ་ཅིག་འདུག་ཟེར་བྱས་འདི་འདྲས་ཅིག་བཤད་ཚོད་འདུག་ད་ཡིན་པ་ཡིན་ནའི་ད་ལྟའི་ཆར་ལ་ཡ། ད་ལྟ Sputnik Five དེ་རྒྱ་གར་ནང་བརྒྱབ་པ་དེ་འདྲས་བྱུང་མི་འདུག་ད་ད་ལྟ་བརྒྱབ་ཡ་དེ་མང་ཆེ་དེ Covishield རང་ཆགས་འགྲོ་གི་འདུག་ཨ་ནི་ཉུང་ཤས་ཅིག Covaxin གི་སྔོན་ཁབ་དེ་ཆགས་བསྡད་གི་འདུག། བརྩོན་འགྲུས་ལགས་ཀྱིས་ད་ག་རེ་གསུངས་སོང་ལབ་ན། ཀོ་བིད་ཤིལ་ལ་སྔོན་འགོག་ནུས་པ་བརྒྱ་ཆ་བདུན་ཅུ་ཙམ་ཡོད་པ་དང་ཀོ་བེག་སིན་ལ་སྔོན་འགོག་ནུས་པ་བརྒྱ་ཆ་བརྒྱད་ཅུ་ཙམ་ཡོད་པ་དང། ཨུ་རུ་སུའི་སི་པུད་ནིག་ལྔ་པ་ལ་ཡ་དེ་ལ་སྔོན་འགོག་གི་ནུས་པ་བརྒྱ་ཆ་དགུ་བཅུ་གོ་གཅིག་ཚག་དྲུག་ཡོད་པའི་སྐོར་གསུངས་སོང། ཡང་གླུ་དབྱངས་ལེ་ཚན་ནས་སྨན་པ་བརྩོན་འགྲུས་ལགས་ཀྱི་བོད་གཞས་བློ་ལ་འགྲོ་ཤོས་ཅིག་ཞུས་ན། གཞས་པ་ཚེ་འདས་ཏོ་འུ་བློ་བཟང་དཔལ་ལྡན་ལགས་ཀྱིས་བཏང་གནང་པའི་གཞས། ནམ་དགུང་གི་ཉི་ཟླ། ཐུགས་དགྱེས་གསན་ཡོང་བ་ཞུ།

ཀུན་གཟིགས་པཎ་ཆེན་རིན་པོ་ཆེ་བོད་ལ་བཞུགས་དགོས་པ་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རང་ཡུལ་བཞག་དགོས་པ་སོགས་སངས་རྒྱས་ཡིན་ཡང་མཛད་པ་དེ་འདྲ་གནང་དགོས་པ་ཤེས་དུས་ཡིད་རེ་གདུང། ཞེས་འདི་ཉན་དུས་སེམས་ཞུམ་པ་དེ་ཡང་ཉི་མ་སྤྲིན་པའི་འོག་ནས་དྭངས་པའི་དུས་ཤིག་ཤར་ཡོང་ཐིགས་པ་བསགས་པའི་རྒྱ་མཚོ་ཡོང་ངེས་ཡིན། འགྲོ་བ་རྣམས་སྡུག་བསྔལ་མྱོང་དགོས་པ་ནི་འཇིག་རྟེན་ཆོས་ཉིད་ཡིན་པ་སོགས་ཀྱི་སེམས་ཞུམ་ནས་ཡོད་པ་ཡང་གསོ་གི་འདུག་བརྩོན་འགྲུས་ལགས་ཏོག་དབྱིབས་སྔོན་འགོག་སྨན་ཁབ་ཐོག་མར་ལོ་དྲུག་ཅུ་ཡན་དང་དེ་ནས་ལོ་བཞི་བཅུ་ཞེ་ལྔ་ཡན་བརྒྱབ་ཡོད་པ། དེ་ཡང་ཁབ་གཉིས་བརྒྱབ་ཚར་བའི་རྗེས་ལ་ཁག་ཅིག་ལ་ཤུགས་ཀྱི་ཡ་ལན་དཔེར་ན་རུས་ཟུག་བརྒྱབ་པ་ཚ་བ་འཕར་བ་སོགས་འདྲ་མིན་བྱུང་འདུག་དེ་འདྲ་ནད་རྟགས་བྱུང་བ་དང་མ་བྱུང་བའི་ཁྱད་པར་ག་རེ་ཡོད་ན་དེ་ལ་སྨན་ག་རེ་མཆོད་ཆོག་དང་མ་ཆོག་སྐོར་ལ་གསུང་རོགས།
ཨ་ད་ད་ལྟ་ཏོག་དབྱིབས་གཉན་རིམས་བཅུ་དགུ་སྔོན་འགོག་བརྒྱབ་ཚར་བའི་རྗེས་ལ་ཡ་མི་ཁ་ཤས་ལ་ཡ་ཟུར་ཕོག་ཟེར་གོ་རེད adverse effect ལ་ཡ་ཅིག་གྲང་ཤུམ་རྒྱག་ཡ་ཟོ་རོ་ཚ་བ་འཕར་ཡ་ཟོ་རོ་དང་ཅིག་ཁབ་རྒྱག་ས་ལ་ན་ཡ་དང་དེ་འདྲའི་གི་ཅིག་ཁ་ཤས་ལ་ཡ་ནད་རྟགས་བྱུང་བ་དང་ཁ་ཤས་ལ་དེ་འདྲ་མེད་པ་དེ་འདྲ་ཡོང་གི་འདུག་དེ་གཉིས་བར་ཁྱད་པར་ཡོད་ན་ཟེར་ཅེ། ད་དེ་ལ་དམིགས་བསལ་གྱི་ཁྱད་པར་གང་ཡང་མི་འདུག་ཅིག་ག་ཟེར་གོ་རེད་ནད་རྟགས་དང་ཅིག་གྲང་ཤུམ་དེ་འདྲ་དང་ཚ་བ་དེ་འདྲ་འཕར་ན་ཁབ་དེ་ལས་ཀ་བྱེད་ཀྱི་ཡོད་པ་དང་དེ་ཚོ་མ་འཕར་ན་ཁབ་ལས་ཀ་བྱེད་ཀྱི་མེད་པ་དེ་འདྲའི་གང་ཡང་རེད་མི་འདུག་ད་དེ་སོ་སོའི་གཟུགས་པོའི་ངོས་ནས་དེའི་ན་ཚ་སྔོན་ཁབ་དེ་ལ་ཡ་ད་ཅིག Reaction ཟེར་བ་དེ་འདྲ་སྤྲད་མ་གཏོགས་དེ་གིས་སྤྱིར་བཏང་གི་ན་ཚ་སྔོན་ཁབ་ཅིག་གཟུགས་པོའི་ནང་ལོགས་ལ་ན་ཚ་འགོག་ཐབས་བྱེད་ཀྱི་ནུས་པ་ཕར་ལ་དམིགས་བསལ་གྱི་ཁྱད་པར་གང་ཡང་ཡོད་ས་མ་རེད། ཡིན་པ་ཡིན་ནའི་ད་ད་ལྟ་འདི་ཚོ་མང་ཚོགས་ངོས་ནས་ཤེས་དགོས་ཡ་དེ་ག་ཟེར་ན་དེ་འདྲའི་གི་རྒྱ་གར་གཞུང་གིས་ཁོ་རང་ཚོ་སྔོན་ནས་སྔོན་ཁབ་བརྒྱབ་དུས་ཁོ་རང་གི་ལམ་སྟོན་ནང་དུ་ཉུང་ཤས་ཅིག་ལ་དེ་འདྲའི་ཅིག་གྲང་ཤུམ་རྒྱག་ཡ་དང། ཅིག་གཟུགས་པོ་ཐང་ཆད་ཡ་དེ་འདྲའི་དང་རུས་ཟུག་རྒྱག་ཡ་དེ་འདྲའི་ཡོང་སྲིད་པ་རེད། དེ་འདྲའི་ཡོང་བ་འདྲ་བ་ཅིག་ཡིན་ན་ཨ་ནི། ཅིག་སྨན་ད་ལྟ་ཚ་བའི་སྨན Paracetamol དེ་དེ། ཟ་ན་འགྲིག་གི་རེད་ཟེར་བྱས་དེ་འདྲའི་ལམ་སྟོན་ཞིག་ཕེབས་ཤག་ཨ་ནི་ང་ཚོའི་ངོས་ནས་ད་ད་ག་རང་རེད་མང་ཚོགས་ལ་ཡ་ཅིག་ཕུལ་བའི་ད་རྐང་ང་ཚོ་བལྟ་ཡ་དེ། སྔོན་ཁབ་བརྒྱབ་ཚར་བའི་རྗེས་ལ་ཆུ་ཚོད་ཕྱེད་ཀ་ཅིག་ང་ཚོ་ཅིག་བརྟག་ཞིབ་འོག་ལ་ཡ་བཞག་གི་རེད Observations བྱས་བྱས་དེ་བཞག་པའི་རྒྱུ་མཚན་དེ་ག་ཟེར་ན་གལ་སྲིད། ཅིག། ཁོ་རང་རང་གི་གྲུབ་ཆ་དེ་ལ་ཡ་མ་གཟུགས་པོ་ལ་མ་འཕྲོད་པ་དེ་འདྲ་ཡོད་པ་འདྲ་ཅིག་ཡིན་ན། ཆུ་ཚོད་ཕྱེད་ཀ་ནང་ལོགས་ལ་ཡ་འདི་ཚོ་ནད་རྟགས་འདི་ཚོ་ཐོན་ཡོང་གི་ཡོད་ཙང། དེ་དུས་ཅིག་ཛ་དྲག་གི་ཁབ་བརྒྱབ་དགོས་ཡ་ཡང་ཅིག་ཁབ་འཕར་མ་དེ་འདྲ་ཡོད་པ་རེད་འདི་ཚོ་བརྒྱབ་དགོས་ཡ་གི་དེ་འདྲའི་གནས་སྟངས་ཆགས་ཀྱི་ཡོད་ཙང་འདིའི་ཆེད་དུ་ནི། འདི་འདྲའི་གི་གནས་སྟངས་མ་ཡོང་ཡའི་ཆེད་དུ། སྔོན་འགོག་ཁབ་བརྒྱབ་ཟིན་པ་དང་ལམ་སང། ཆུ་ཚོད་ཕྱེད་ཀ་རིང་ག་ལ་ཡ་ཅིག་ཕ་གིའི་ཟུར་ཁ་བྱས་བྱས་ཏོ་བལྟས་བཞག་ནད་རྟགས་ཐོན་གི་ཡོད་མེད་བརྟག་ནས་གང་ཡང་དམིགས་བསལ་གང་ཡང་དཀའ་རྙོག། མི་འདུག་ན་ཨ་ཕ་གི་ནས་གཞི་ནས་ང་ཚོ་བཏང་གི་ཡོད་པ་རེད། སྔོན་ཁབ་ཀྱི་ལམ་སྟོན་ན་དེ་ལྟར་ཡོང་སྲིད་པ་དང། དེ་ལ་ཚ་བའི་སྨན Paracetamol མཆོད་དགོས་པ་གསུངས་སོང། སྔོན་འགོག་ཁབ་བརྒྱབ་ཚར་བའི་རྗེས་ལ་ཉིན་གང་ངལ་གསོ་དགོས་ཡོད་མེད་ཀྱི་ལམ་སྟོན་ཡོད་ན།
ད་ལྟ་སྤྱིར་བཏང་ད་ཏོག་དབྱིབས་གཉན་རིམས་བཅུ་དགུ་བརྒྱབ་ཅིག། ཁབ་བརྒྱབ་ཚར་བའི་རྗེས་ལ་དམིགས་བསལ་གྱི་ངལ་གསོ་དགོས་ཡ་དང་དེ་འདྲའི་དམིགས་བསལ་ལམ་སྟོན་དམིགས་བསལ་གསལ་མི་འདུག་ཨ། ཡིན་པ་ཡིན་ན་ད་མི་ཁ་ཤས་ཅིག་ལ་ད་ཅིག། གོང་དུ་ཞུས་པ་ནང་བཞིན་རེད་ཅིག་ཐང་ཆད་དང་རུས་ཟུག་རྒྱབ་པ་ད་དེ་འདྲའི་ཡོང་སྲིད་དུས་ད་དེ་འདྲའི་གནས་སྟངས་དེ་འདྲའི་ཆགས་དུས་དེས་ཤིག་ད་ཅིག་ངལ་གསོ་དེ་འདྲ་མ་བརྒྱབ་རང་རྒྱག་འདྲ་པོ་ཅིག་ཆགས་འགྲོ་གི་འདུག་ཨ། ཡིན་དེ་ནས་བྱས་དེ་ནས་འདི་གང་ལ་ད་ལྟ་ལམ་སྟོན་གཅིག་ལ་ཡས་དེའི་དུ་ད་དེ་འདྲའི་ཨ། ཏོག་དབྱིབས་གཉན་རིམས་བཅུ་དགུ་གི་སྔོན་ཁབ་བརྒྱབ་ཚར་བའི་རྗེས་ལ་ཡང་ད་ཅིག་ཆང་རག་རིགས་དེ་བདུན་ཕྲག་གཉིས་སུ་རིང་ག་ལ་ཡ། མ་བཏུང་ན་ཡག་ཡོད་རེད་ཟེར་གྱི་དེ་འདྲའི་ལམ་སྟོན་ཞིག་འདུག། བརྩོན་འགྲུས་ལགས་ཀྱིས་ལམ་སྟོན་འོག་དམིགས་བསལ་ངལ་གསོ་དགོས་རེད་ཞེས་གསལ་མི་འདུག་གསུངས་སོང། བར་མཚམས་འདི་ལ་ལེ་ཚན་ཉིན་ཁྱད་པར་ཅན་གསན་པ་ཞུ།

བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་ཐང་གའི་ངོས་ནས་འཚམས་འདྲི་ཞུ། ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱི་ཡི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡ་གི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་གཅིག་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅུ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། རྣམ་པ་ཚོས་མཁྱེན་གསལ་ལྟར་འཛམ་གླིང་འདི་ཡི་ནང་ལ་ཆོས་ལུགས་མི་འདྲ་བ་མང་པོ་ཡོད་པ་དང། ཆོས་ལུགས་སོ་སོ་ལ་ཟླ་བའམ་གཟའ་འཁོར་གཅིག་ནང་ཉིན་མོ་གལ་ཆེན་པོ་འདྲ་མིན་ཡོད་པ་རེད། དེ་འདྲ་སོང་ཙང་ཐེངས་འདིའི་ལེ་ཚན་ནང་ལ་ང་ཚོས་རྣམ་པ་ཚོ་ལ་ཆོས་ལུགས་འགའ་ཤས་ཀྱི་ཉིན་མོ་གལ་ཆེན་པོ་འགའ་ཤས་ངོ་སྤྲོད་ཞུ་རྒྱུ་ཡིན་པས་རྣམ་པ་ཚོས་གསན་འཇོག་ཡག་པོ་གནང་བའི་རེ་བ་ཞུ་གི་ཡོད། ཐོག་མར་དེ་ལ་ང་ཚོ་ནང་པ་ཚོ་ལ་མཚོན་ན་སྤྱིར་བཏང་དུས་ཆེན་ཁྱད་པར་ཅན་མང་པོ་ཡོད་དཔེར་ན་ཆོ་འཕྲུལ་དུས་ཆེན་དེ་བཞིན་ལྷ་བབས་དུས་ཆེན་སོགས་མང་པོ་ཡོད་ཀྱང་ཟླ་བ་གཅིག་ནང་ལ་ཡང་ཉིན་མ་ཁྱད་པར་ཅན་འམ་དགེ་ཆོས་སྒྲུབ་ཡས་ཀྱི་ཉིན་མོ་མི་ཉུང་བ་ཞིག་ཡོད། ལྷག་པར་དུ་འགའ་ཤས་ཀྱིས་ཟླ་བ་གཅིག་ནང་ཉིན་ཁྱད་པར་ཅན་གསུམ་དང། ལ་ལས་ལྔ། ལ་ལས་བརྒྱད་ཅེས་བརྩི་སྲོལ་ཡང་འདུག་ཡོངས་གྲགས་ཀྱི་ཟླ་རེ་ཡི་ནང་ལ། གནམ་གང་དང་ཚེས་བརྒྱད་དང་ཚེས་བཅུ། ཚེས་བཅོ་ལྔ་དང་ཚེས་ཉེར་ལྔ་སྟེ་ཟླ་བ་གཅིག་ནང་ལ་དུས་བཟང་ཁྱད་པར་ཅན་ལྔ་ངོས་འཛིན་ཞུ་གི་ཡོད་པ་རེད། དེ་ཡང་ཉི་མ་དེའི་སྐབས་ལ་དགེ་བའི་ལས་གང་བྱས་པ་རྣམས་ཕན་ཡོན་ཤིན་ཏུ་ཆེན་པོ་ཡོང་བའི་སྨོན་ལམ་ཡང་ཡོད་པ་རེད། དེ་དང་མཉམ་དུ་ཉི་མ་དེ་ལ་ལྷག་པར་དུ་མི་དགེ་བའི་ལས་ཅུང་ཟད་ཙམ་ཡང་སྤང་ཡག་འབད་བརྩོན་བྱེད་ཀྱི་ཡོད་པ་རེད། དེ་འདྲ་སོང་ཙང་ང་ཚོའི་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དུས་བཟང་ཁྱད་པར་ཅན་ལྔ་དེ་དཔེར་ན་གནམ་གང་ཚེས་བརྒྱད་ཚེས་བཅུ་ཚེས་བཅོ་ལྔ་དང་ཚེས་ཉེར་ལྔ་ཐུགས་ལ་བཅངས་ནས་དགེ་བའི་ལས་གང་མང་སྤེལ་བ་དང་མི་དགེ་བའི་ལས་ཅི་ཡང་མ་གནང་བའི་རེ་བ་དང་འབོད་སྐུལ་ཞུ་གི་ཡོད།

གཟའ་ཕུར་བུ་ལ་བིཤ་ནུ། ཁྱབ་འཇུག། གཟའ་པ་སངས་ལ་ལྷ་མོ་རྣམས་དང་གཟའ་སྤེན་པ་ལ་ཤ་ནི། ཅེས་གཟའ་འཁོར་གཅིག་གི་ཉི་མ་བདུན་རྣམས་ལྷ་དང་ལྷ་མོ་འདྲ་མིན་ལ་མཆོད་པ་བྱེད་བཞིན་པ་རེད། དེ་བཞིན་ཡེ་ཤུ་ཆོས་པ་ཚོ་ལ་མཚོན་ན་ཡེ་ཤུ་ཡི་དུས་ཆེན་ཆེ་ཁག་ཕར་ཕུད་ནས་ཁོ་ཚོ་ལ་གཟའ་འཁོར་གཅིག་ནང་རེས་གཟའ་ཉི་མ་དེ་གལ་ཆེན་པོ་བརྩི་གི་ཡོད་པ་རེད། ཉིན་མོ་དེ་ལ་ཁོ་ཚོས་ཡེ་ཤུ་གི་ལྷ་ཁང་ནང་ལ་འགྲོ་གི་ཡོད་པ་དང་འདོན་པ་ཡང་འདོན་གི་ཡོད་པ་རེད། དེ་བཞིན་ཁ་ཆེའི་ཆོས་པ་ཚོ་ལ་མཚོན་ན། ཁ་ཆེ་ཡི་དུས་ཆེན་ཆེ་ཁག་ཕར་ཕུད་ནས་ཁོ་ཚོ་ལ་གཟའ་འཁོར་གཅིག་ནང་རེས་གཟའ་པ་སངས་དེ་གལ་ཆེན་པོ་ཡིན་པ་དང་ཉིན་མོ་དེ་ལ་ཁོ་ཚོས་ཁ་ཆེའི་ལྷ་ཁང་ནང་འགྲོ་བ་དང་གཞན་དོན་བྱེད་པ་དེ་བཞིན་གཙང་སྦྲ་འཕྲོད་བསྟེན་ཡང་ཡག་པོ་བྱེད་ཀྱི་ཡོད་པ་རེད། དེ་འདྲ་སོང་ཙང་དེ་རིང་རྣམ་པ་ཚོ་ལ་ཆོས་ལུགས་བཞི་ཡི་ཟླ་རེའམ་གཟའ་འཁོར་གཅིག་གི་ཉིན་ཁྱད་པར་ཅན་ག་རེ་ག་རེ་ཡིན་མེད་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཡིན་པས། རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། དེ་བཞིན་ཆོས་ལུགས་ཚང་མ་ལ་གུས་བཀུར་དང་འཆམ་པོ་དང་མཐུན་སྒྲིལ་ཡོང་རྒྱུ་གལ་གནད་ཆེ། དེ་དང་ཆབས་ཅིག་ང་ཚོ་ལེ་ཚན་འདི་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་མཇལ། མ་མཇལ་བར་རྣམ་པ་ཚོས་སྐུ་གཟུགས་ཐུགས་ཅག་གནང་རོགས་གནང།
ྋགོང་ས་མཆོག་གི་ཐུགས་ཀྱི་དམ་བཅའ་བཞིའི་ནང་ནས་ཆོས་ལུགས་མཐུན་འབྲེལ་ཐོག་འཛམ་གླིང་ནང་ལ་ཞི་བདེ་བསྐྲུན་པའི་ཐབས་ལམ་ནི་ཐབས་ཤེས་བླ་ན་མེད་པ་ཞིག་ཡིན་པ་དང་ཉིན་ཁྱད་པར་ཅན་གྱིས་ཀྱང་ཆོས་ལུགས་འདྲ་མིན་སྐོར་གསུངས་པར་ཐུགས་རྗེ་ཆེ། ཡང་གླུ་དབྱངས་ལེ་ཚན་ནས་མཐོ་སློབ་ལ་འགྲོ་བཞིན་པའི་སློབ་མ་ཁག་ཅིག་གིས་བོད་གཞས་འདི་དྲན་ནས་གསན་འདོད་འདུག་གསུང་གི་འདུག་གཞས་པ་ཕུན་ཚོགས་ལགས་ཀྱིས

ཏོག་དབྱིབས་གཉན་རིམས་བཅུ་དགུ་གི་སྔོན་ཁབ་རྒྱབ་དུས་ན་ཚ་འགོག་ཐབས་བྱེད་ནུས་པ་བརྒྱ་ཆ་བདུན་ཅུ་འདུག་བརྒྱད་ཅུ་འདུག་དགུ་བཅུ་འདུག་ཟེར་བརྒྱ་ཆ་བརྒྱ་བྱས་ཡོད་མ་རེད། ད་བརྒྱ་ཆ་བདུན་ཅུ་ཟེར་ན་ཚ་འགོག་ཐབས་བྱེད་བརྒྱ་ཆ་བདུན་ཅུ་ཡོད་རེད་གནད་འཁེལ་ཡང་ན་ཚ་ན་ཡས་ཀྱི་ཉེན་ཁ་དེ་བརྒྱ་ཆ་སུམ་ཅུ་བཞི་བཅུ་ཅིག་ལྷག་བསྡད་ཀྱི་ཡོད་ཙང་དེའི་རྐྱེན་གྱིས་བྱས་ད་ཅིག་ག་དེ་འདྲ་ན་སྲིད་པ་རེད་ཆེ་ཆེ་དེ་ཞུ་ཡ་ཅིག་ཡིན་དེ་སོང་ཙང་ད་ང་ཚོའི་གི་ངོས་ནས་ལམ་སྟོན་ལ་སྔོན་ཁབ་བརྒྱབ་ཚར་བ་རེད་ཅེ་ཡིན་གནད་ཀྱི་མུ་མཐུད་བྱས་ཁ་རས་གྱོན་ཡ་དང་ཕན་ཚུན་བར་ལ་བར་ཐག་ཉར་ཡ་ད། དེ་ཚོ་ཚང་མ་མུ་མཐུད་ཅིག་བྱེད་དགོས་འདུག་བྱས་འདིའི་ལམ་སྟོན་བྱེད་དགོས་པའི་རྒྱུ་མཚན་གཅིག་འདི་རེད། དེ་ནས་ད་ད་ལྟ་འདི་དྲི་བ་འདི་གཉིས་པ་འདི་འདི་བྱས་ད་ད་འདིར་ཆར་རྒྱ་གར་ནང་ལོགས་ལི་ཡ་དམིགས་བསལ་ད་ཅིག་འདི་ཆགས་འགྲོ་གི་འདུག་ལོ་ཆུང་ང་མང་པོ་ཅིག་ན་ཤག་ད་འདིར་ཆར་ད་ཉེ་ཆར་ད་ཅིག་ད་ད Second Wave ཟེར་གི་ར་བ་འདི་ནང་ལོགས་ལི་ཡ་ལོ་ཆུང་ང་མང་པོ་ཅིག་ན་དུས་བརྒྱ་ཆ percent དྲུག་ཅུ་རེ་ལྔ་ཙམ་ཅིག་ལོ་བཞི་བཅུ་ཞེ་ལྔ་ལས་ཉུང་ང་འདིར་ཆགས་འགྲོ་གི་འདུག་ད་འདི་ལི་ཡ་རྒྱུ་རྐྱེན་འདི་ད་ཅིག་འདི་ཁོ་རང་ལི་ཡ། ན་ཚ་ཁོ་རང་གཉན་སྲིན་ཁོ་རང་རང་འགྱུར་ལྡོག་ཕྱིན་བྱས mutation ཟེར་གི་ར་བ་དེ་འདྲའི་གི་ཡིན་སྲིད་པ་ཅིག་རེད་ཤག། དེ་ནས་གཅིག་རྒྱུ་མཚན་གཅིག་འདི་གཅིག་འདི་ཆགས་འགྲོ་གི་འདུག་ག་རེ་ཟེར་ན་ད་ལོ་ཆུང་བ་དེ་ཚོ་མང་པོ་ཅིག་ད་བཞི་བཅུ་ཞེ་ལྔ་ལས་ཉུང་བ་དེ་ཚོ་ཡར་མར་ལས་ཀ་བྱེད་ཡ་ད་སོ་སོའི་གི་ད་འཚོ་བའི་ཆེད་དུ་ཡར་མར་མང་པོ་འགྲིམ་འགྲུལ་བྱེད་དེ་འདྲ་བྱེད་དུས་ཨ་ནི་ལས་ཀ་བྱེད་སར་འགྲོ་དགོས་ཡོད་དུས་འདིའི་རྐྱེན་བྱས་བྱས་ཨ་ནི་ན་ཚ་འགོས་ཡ་གི་ཉེན་ཁ་ཕྱི་ལོགས་ལ་མང་ང་ཐོན་གི་ཡོད་ཙང་ན་ཚ་འགོས་ཡ་གི་ཉེན་ཁ་མང་ང་ཅིག་ཆགས་འགྲོ་གི་འདུག་ཁོ་རང་ཚོ་འདིའི་རྐྱེན་བྱས་བྱས་གཅིག་ཆགས་འདུག་འདུག། དེ་ནས་ད་གཅིག་ད་ཁ་ཤས་ཀྱི་ཡང་བསམ་ཚུལ་ལ་འདི་རེད་བསམ་བསམ་འདྲ་བོ་བྱས་འདུག་ག་རེ་ཟེར་ན། ལོ་རྒན་པ་མང་པོ་ཅིག་ད་བཞི་བཅུ་ཞེ་ལྔ་ཡན་ད་ཚང་མ་སྔོན་ཁབ་བརྒྱབ་ཟིན་པ་ཡིན་དུས་ད་ལྟ་མང་པོ་ཅིག་བརྒྱབ་དང་བརྒྱབ་བཞིན་པ་ར་བ། ཁོ་རང་ཚོ་ལ་ན་ཚ་སྔོན་འགོག་ཡོད་དུས་དེའི་གི་ན་ཚ་འགོག་ཐབས་བྱེད་ཡག་གི་ནུས་པ་དེ་ག་ལ་གང་འཚམ་ཅིག་སླེབས་ཡོད་དུས་ད་ལྟ་ད་ལྟ་ལོ་བཞི་བཅུ་ཞེ་ལྔ་ལས་ཉུང་ང་ལ་ཡ། ད་ལྟ་བར་དུ་སྔོན་འགོག་ཁབ་རག་མེད་ཙང་དེའི་རྐྱེན་གྱི་ཡང་ཅིག་ན་ཚ་འགོས་ཡ་ལས་སླ་བ་དང་དེ་འདྲས་ཀྱི་ད། གཅིག་གནས་སྟངས་ཅིག་ཆགས་འགྲོ་དུས་དེའི་གི་རྒྱུ་མཚན་ཅིག་ཆགས་འགྲོ་གི་འདུག། བརྩོན་འགྲུས་ལགས་ནས་སྔོན་འགོག་ནུས་པ་བརྒྱ་ཆ་བརྒྱ་ཐམ་པ་མེད་ཙང་འགོས་སྲིད་པ་རེད་གསུངས་སོང། ལོ་ཆུང་བ་མང་ཆེ་བ་ལས་དོན་ཕྱིར་ཕྱི་ལ་འགྲོ་གི་ཡོད་ཙང་མང་བ་ཞིག་ན་གི་ཡོད་འདུག་གསུངས་སོང། སྔོན་འགོག་ཁབ་དང་པོ་བརྒྱབ་ཚར་བའི་རྗེས་ལ་གཉིས་པ་དེ་དུས་ཡུན་ག་འདྲ་ཞིག་ལ་བརྒྱབ་ན་ཡག་ཤོས་ཡོད་ན། ད་ད་ལྟ་ཏོག་དབྱིབས་གཉན་རིམས་བཅུ་དགུ་གི་ད་ལྟ།

ད་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་གར་གཞུང་ནས་མར། ལམ་སྟོན་ཅིག་ཕེབས་ཤག་སྟེ་འདི་དེ་ཕྱིའི་ཞག་ས་དེ། ད་གཅིག་ཚོགས་པ་ཆེ་ཁག་གཉིས་ཙམ་གྱིས་ཉམས་ཞིབ་བྱས་བྱས་དེའི་སྒང་ལ་ཡ་ཉམས་ཞིབ་བྱེད་དུས། ཁབ་དང་པོ་དང་གཉིས་པ་བར་ལ་ཡ། བར་ཐག་དེ། ཟླ་བ་གཅིག་ནས་ཟླ་བ་གཉིས་བར་ལ་བཞག་པ་ཅིག་ཡིན་ན། ན་ཚ་འགོག་ཐབས་བྱེད་ཡག་གི་ནུས་པ་དེ་ནམ་རྒྱུན་ལས་མང་ང་འདུག་ཟེར་བྱས་བྱས་དེའི་རྐྱེན་བྱས་བྱས་ད་ད་ལྟའི་ཆར་ལ་ལམ་སྟོན་གསར་པ་དེ་དེ་རེད། ཟླ་བ་གཅིག་ནས་ཟླ་བ་གཉིས་བར་བྱས་སྟབས་མང་ཆེ་དེ་ད་བདུན་ཕྲག་དྲུག་ཆགས་འདུག་ད་ཟླ་བ་གཅིག་དང་ཕྱེད་ཀ་ནང་ལ་སྔོན་ཁབ་བརྒྱབ་ཐུབ་ན་ཨ་ནི་ཅིག་ཁབ་ཀྱི་ནུས་པ་ཡག་ཤོས་ཅིག་ཅིག་ཐོན་གི་ཡོད་ས་རེད་དེ་སོང་ཙང་ད་ལྟའི་ཆར་ལམ་སྟོན་འདི་འདྲའི་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ཟླ་བ་གཅིག་ཉུང་མཐའ་ལ་ཟླ་བ་གཅིག་ཚང་དགོས་པ་དང། མང་མཐའ་ལ་ཟླ་བ་གཉིས་མ་བརྒལ་བར་བྱས་ཅིག་ཅིག་ཁབ་གཉིས་པ་དེ་ཟེར་ཡག་གི་དུས་ཚོད་དེ་དེ་དེ་འདྲའི་ཅིག་རེད་ཤག། ཉམས་ཞིབ་འོག་ལམ་སྟོན་གསར་པའི་ནང་ཉུང་མཐའ་ལས་ཟླ་བ་གཅིག་དང་མང་མཐའ་ལས་ཟླ་བ་གཉིས་མ་འགྱངས་བར་ཁབ་བརྒྱབ་དགོས་པ་དེ་བརྩོན་འགྲུས་ལགས་ཀྱིས་གསུངས་སོང། ཡང་སྒྲུང་གསན་པར་འཐད་པའི་གང་ཟག་མང་པོ་ཡོད་པ་ཚོའི་ཆེད་དུ་བྱིས་སྒྲུང་དང་སྒྲུང་གཏམ་གྱི་ལས་རིམ་ཞིག་མཚམས་འདིར་འབུལ་ལམ་ཞུ།

ཆུ་ནང་ལ་ལྷུང་ནས་མིའི་སྲོག་ཤོར་གྱི་མ་རེད། གལ་སྲིད་མི་དེ་ཆུ་རྐྱལ་མ་ཤེས་ན་མི་དེ་སྲོག་འགྲོ་གི་རེད་དེ་ནང་བཞིན་གནས་སྟངས་ཁག་པོ་དང་ཛ་དྲག་ཡིན་པ་དེ་དཀའ་ངལ་མ་རེད། དཀའ་ངལ་དངོས་གནས་དེ། དཀའ་ངལ་སེལ་སྟངས་མ་ཤེས་པ་དེ་རེད་སྐུ་ཁམས་བཟང་ང་བསྟན་འཛིན་དངོས་གྲུབ་སྒྲུང་ཐུང་ཐུང་འདི་རྒྱལ་སྒྲུང་གཅིག་ཡིན། དེའང་རྒྱལ་པོ་དབང་པོ་སྐྱོན་ཅན་གཅིག་ཡོད་པ་རེད། རྒྱལ་པོ་དེའི་རྒྱལ་ཁམས་ནང་མི་ཚང་མ་དཀའ་ངལ་གང་ཡང་མེད་པ་དང་ཚང་མ་བདེ་པོ་སྐྱིད་པོ་འཚོ་བའི་གནས་སྟངས་ཡག་པོ་ཡོད་པ་ཤེས་ནས་རྒྱལ་པོ་དེས་དུས་ཚོད་ག་དུས་ཡིན་ནས་ལྷ་བླ་མ་ལ་བཀའ་དྲིན་རྗེས་དྲན་ཞུ་ཡག་བརྗེད་ཀྱི་མེད་པ་རེད། རྒྱལ་པོ་དབང་པོ་སྐྱོན་ཅན་དེ་ལ་མིག་གཅིག་དང་རྐང་པ་གཅིག་སྐྱོན་ཤོར་ནས་ཡོད་པ་དེ་རྒྱལ་པོ་ཁོ་རང་གིས་སྡུག་བསྔལ་སུ་བརྩི་གི་མེད་པ་རེད་མི་གཞན་པ་དང་འགྲན་བསྡུར་ཡང་གནང་གི་མེད་པ་རེད་རྒྱལ་པོ་ཁོ་རང་མི་བཟང་པོ་མི་ཡག་པོ་ཞེ་བོ་ཅིག་ཡོད་པ་རེད། ཉིན་མ་ཅིག་རྒྱལ་པོ་ཁོ་རང་གི་ཚོགས་ཁང་ཆེན་པོ་དེའི་ནང་ལོགས་ལ་སྐུ་ལྷོད་ལྷོད་ཐོག་འཆམ་འཆམ་ཕེབས་པའི་དུས་ཚོད་ཅིག་ལ་རྒྱལ་པོ་དེས་གྱང་གི་སྟེང་ལ་ཡ་རྒྱལ་པོ་ཁོ་རང་གི་སྤོ་སྤོ་གི་སྤོ་སྤོ་གི་སྤོ་སྤོ་དང་ཨ་ནི་རྒྱལ་པོ་ཁོ་རང་གི་པ་ལགས་དང་ཁོང་ཚོ་གི་རྒྱལ་པོ་ཡིན་པའི་སྐབས་ཀྱི་ཨ་ནི་སྐུ་འདྲའི་དཔེ་རིས་བཀོད་བྱས་ནས་གྱང་ལ་ཡ་སྦྱར་བཞག་ཡོད་པ་གཟིགས་ནས་རྒྱལ་པོ་ཁོ་རང། རྒྱལ་རིགས་ཡག་པོ་དེ་འདྲ་ཞིག་གི་ནང་ལ་སྐྱེ་བ་ལེན་ནས་བསོད་ནམས་ཆེན་པོ་ཞེ་བོ་ཅིག་ཡིན་པ་ཚོར་བ་རེད་དེ་ནས་དཔེ་རིས་ཀྱི་ཐ་མ་ཐ་མ་དེ་ལ་གྱང་སྟོང་པ་དེའི་སྒང་ལ་རྒྱལ་པོ་ཁོ་རང་གི་དཔེ་རིས་འབྲི་ས་ཡིན་པ་ཤེས་ནས་སེམས་ཁྲལ་ལངས་པ་རེད་ང་ཤི་བའི་རྗེས་ལ་ངའི་དཔེ་རིས་ཡག་སྡུག་ག་འདྲ་ཅིག་བྲིས་ནས་སྦྱར་གྱི་ཡོད་ན་དྲན་པ་རེད་ཡིན་ནས་རྒྱལ་པོ་དེ་རྒྱལ་པོ་གཞན་པ་ནང་བཞིན་སེམས་ཁྲལ། གནང་བྱས་བཞུགས་མཁན་དེ་འདྲ་མ་རེད། ཁོང་གིས་སེམས་ཁྲལ་ཕར་བཞག་བྱས་རྗེས་མ་སྐུ་འདྲ་ག་འདྲ་ཞིག་དགར་གྱི་ཡོད་མེད་མ་སྒུག་པར་རྒྱལ་པོ་ཁོ་རང་གིས་མ་ཤི་སྔོན་ནས་དཔེ་རིས་ཅིག་གྱང་དེའི་སྟེང་ལ་སྦྱར་གྱི་ཡིན་དྲན་པ་རེད། དེ་དྲན་བྱས་ནས་སང་ཉིན་དེ་ག་རང་ལ་རྒྱལ་ཁམས་ཀྱི་མི་དམངས་དང་རི་མོ་མཁན་ཚང་མ་བསྐོངས་ནས་རྒྱལ་པོས། མི་དམངས་ཚོ། ངའི་འདྲ་པར་དཔེ་རིས་ཅིག་བྲིས་ཀྱི་འདུག་གྱང་སྟོང་པ་དེའི་སྟེང་ལ་སྦྱར་ཡས་ཡིན། འདྲ་པར་ཡག་ཤོས་ཅིག་སུས་བྲིས་པ་འདྲ་ཅིག་ཡིན་ནས་བྱ་དགའ་གསོལ་རས་ཆེན་པོ་གནང་གི་ཡིན་དེ་འདྲ་བྱས་རྒྱལ་པོའི་བཀའ་ཕེབས་པ་རེད་རྒྱལ་ཁམས་ནང་ལ་རི་མོ་མཁན་གཅིག་ལས་གཅིག་མཁས་པ་དང་རི་མོའི་སྟེང་ལ་ལག་ཤེས་གཅིག་ལས་གཅིག་ཡག་ག་མང་པོ་ཞེ་བོ་ཅིག་ཡོད་པ་འདི་གི་ཚང་མས་གིས་ག་རེ་དྲན་པ་རེད་ཟེར་ན་གལ་སྲིད། ངས་རྒྱལ་པོ་ཁོ་རང་གི་དཔེ་རིས་ཡག་པོ་ཅིག་བྲིས་པ་འདྲ་ཅིག་ཡིན་ན་དབང་པོ་སྐྱོན་ཅན་ཡིན་པ་དེ་གསལ་གྱི་རེད་གལ་སྲིད་འོ་འདི་གསལ་བ་འདྲ་ཅིག་ཡིན་ན། བྱ་དགའ་གསོལ་རས་ད་ཕར་བཞག་སྲོག་ལའང་ཉེན་ཁ་ཆགས་ཀྱི་རེད་བསམ་བྱས་ནས་ཚང་མ་ཕྱིར་འཐེན་བྱས་པ་རེད། ཕྱིར་འཐེན་བྱས་བྱས་ནས་འདི་ནང་ཁོང་ལ་ད་མི་ཚང་མའི་དཀྱིལ་ལ་སྐད་ཅིག་བརྒྱབ་བྱས་ནས་ལན་རྒྱག་མཁན་སུ་གང་བྱུང་ཡོད་མ་རེད་རྒྱལ་པོའི་བཀའ་ལ་དུས་ཚོད་རིང་པོ་ཅིག་གི་རྗེས་ལ། ན་གཞོན་གཅིག་གིས་གུས་ཞབས་དང་ལྡན་པའི་ཐོག་ནས་མདུན་ལ་ཡར་ཕེབས་བྱས། རྒྱལ་པོ་རིན་པོ་ཆེ། ངས་བྲིས་ཆོག། ཡིན་ནའི་རྒྱལ་པོ་རིན་པོ་ཆེ་གིས་ང་ལ་བསམ་བློ་བཏང་ཡས་དང། ཨ་ནི་ང་ལ་རི་མོ་བྲིས་ཡས་ཀྱི་དུས་ཚོད་ཡག་པོ་ཞིག་གནང་རོགས། ཨོ་དེ་འདྲས་ཞུས་པ་རེད། རྒྱལ་པོ་ཐུགས་མཉེས་པོ་ཞེ་བོ་ཅིག་བྱུང་ནས་ཁྱོད་རང་ལ་ཉི་མ་གཉིས་སྤྲད་པ་ཡིན། དུས་ཚོད་དེ་ཉི་མ་གཉིས་གནང་བ་རེད། ཉི་མ་གཉིས་ཟིན་ཚར་བའི་རྗེས་ལ་རྒྱལ་ཁང་ནང་ལ་མིས་ཁེངས་ནས་རི་མོ་ག་འདྲ་ཞིག་བྲིས་ཀྱི་ཡོད་ན་དྲན་བྱས་འཚང་ཁ་ཤིག་ཤིག་གི་ཐོག་རི་མོ་བྲི་མཁན་གྱི་ན་གཞོན་དེ་སྒུག་བྱས་ནས་མི་མང་པོ་ཞེ་བོ་ཅིག་སླེབས་པ་རེད། ད་དེ་དུས་ན་གཞོན་དེ་ག་ལེ་བྱས་འདི་ནས་ཡར་ཡོང་བྱས་ནས་རྒྱལ་པོའི་འགྲམ་ལ་བཅར་རྒྱལ་པོ་ལ་རི་མོ་སྤྱན་འབུལ་ཞུས་པ་རེད། རྒྱལ་པོ་ལ་རི་མོ་དེ་འདུག་སེ་སྤྱན་འབུལ་ཞུས་པ་དང་མི་ཚང་མས་ཧང་སངས་རི་མོ་དེ་མཐོང་བྱས་ནས་མི་ཚང་མ་དགའ་བོ་ཞེ་བོ་ཅིག་བྱུང་ཚང་མས་ཕྱག་བརྡབས་དགའ་བསུ་ཞུས་པ་རེད། རྒྱལ་པོ་ཁོ་རང་ཡང་དཔེ་ཐུགས་མཉེས་པོ་ཞེ་བོ་ཅིག་བྱུང་བྱས་ནས་རི་མོ་བྲིས་མཁན་དེ་ལ། རི་མོ་དེ་ལས་ལྷག་པ་སུས་ཀྱང་བྲིས་ཐུབ་ཀྱི་མ་རེད། གསུངས་ནས་བྱ་དགའ་གསོལ་རས་འདོད་བློ་ཁེངས་པ་ཅིག་ཨ་ནི་ན་གཞོན་དེ་ལ་རྒྱལ་པོས་ཀྱིས་གནང་བ་རེད། ན་གཞོན་དེ་སྐྱིད་པོ་ཞེ་བོ་བྱུང་བ་རེད། བྱས་ཙང་རྣམ་པ་ལྷན་རྒྱས་ལ་རི་མོ་ག་འདྲ་ཅིག་བྲིས་ཡོད་རེད་ཞུས་ན། ན་གཞོན་དེས་རི་མོའི་སྟེང་ལ་ཆིབས་རྟ་ཤེད་མོ་ཡག་པོ་ཞེ་བོ་ཅིག་སྤུ་མདོག་ཡག་པོ་ཞེ་བོ་ཅིག་ཡོད་པ་ཅིག་དེའི་སྟེང་ལ་རྒྱལ་པོ་ཆིབས་ནས་མདའ་གཟིར་བྱས་ནས་ཡོད་པ་ཅིག་བྲིས་ཡོད་རེད། ཨ་ནི་དེ་བྲིས་དགོས་པའི་རྒྱུ་མཚན་ཡང་རྒྱལ་པོ་ཆིབས་རྟ་དེའི་སྟེང་ལ་ཡར་ཆིབས་དུས་ཙ་ནས་ཞབས་སྐྱོན་ཅན་དེ་རྟའི་རྒྱབ་ལ་བཏང་མདའ་གཟིར་ནས་ཡོད་དུས་ཙ་ནས་ཨ་ནི་མིག་སྐྱོན་ཅན་དེ་བཙུམ་ནས་ཡོད་པའི་རི་མོ་སྤུས་དག་པོ་ཅིག་རྒྱལ་པོར་ཕུལ་བ་རེད་སྒྲུང་དེ་ལ་རྫོགས་པ་རེད་རྒྱལ་པོས་རི་མོ་བྲིས་དགོས་པའི་བཀའ་དེ་གནས་སྟངས་ཁག་པོ་རེད་ཡིན་ནའི་དཀའ་ངལ་གདོང་ལེན་གྱིས་ན་གཞོན་དེས་དུས་ཐོག་ལ་རིག་པ་བཏང་ནས་རི་མོ་བྲིས་ནས་དཀའ་ངལ་སེལ་ཐུབ་པ་རེད། དེ་ནང་བཞིན་རང་གཞན་ཚང་མས་ག་དུས་ཡིན་ནའི་སེམས་ཤུགས་ཉམས་པ་མེད་པའི་ཐོག་གནས་སྟངས་ཛ་དྲག་གང་འདྲ་ཞིག་ཡོད་ནའི་དེ་ལ་ཐབས་ཇུས་འདྲ་མིན་གྱིས་དཀའ་ངལ་སེལ་དགོས་པ་ལས་སེམས་ཁྲལ་དང་སྡུག་བསྔལ་བགྲངས་ནས་དཀའ་ངལ་ཆེ་རུ་མ་བཏང་རོགས་ཞུ་ཡས་ཡིན་སྒྲུང་གཏམ་གྱི་སློབ་གསོ་ཡག་པོ་ལེན་ནས་མི་ཚང་མར་ཕན་པའི་བྱ་བ་གནང་རོགས་འབོད་སྐུལ་ཞུ་གི་ཡོད་སྒྲུང་གཏམ་གྱི་ལས་རིམ་གསན་པར་དགའ་བསུ་ཞུ། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང། གུས་པའི་སྒྲུང་གཏམ་ལེ་ཚན་འདི FM དགུ་བཅུ་ཚེག་བཞིའི་ཐོག་རེས་གཟའ་ལྷག་པར། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་འབུལ་ལམ་ཞུས་བཞིན་ཡོད་པས་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་རྒྱང་སྲིང་འདི་ཐུགས་མ་བསྙེལ་བར་གསན་གསན་གནང་རོགས་ཞུ། ཐུགས་རྗེ་ཆེ།

གཞས་འདི་ཉན་དུས་རྩ་ནས་ང་ཚོ་སེམས་ལ་བདེ་བ་ཞེ་པོ་ཞིག་སྤྲད་ཀྱི་འདུག་པ་དངོས་གནས་གཞས་སྙན་པོ་ཞེ་པོ་ཞིག་འདུག་བརྩོན་འགྲུས་ལ་ཐུགས་རྗེ་གནང། རྒྱ་གར་ནང་ལ་སྨན་པ་བདུན་བརྒྱ་བཞི་བཅུ་ཞེ་བདུན་ཙམ་ཏོག་དབྱིབས་ནད་དུག་བཅུ་དགུ་ན་ནས་གྲོངས་འདུག་པས་དེའི་རྒྱུ་རྐྱེན་གང་ཡིན་ན། ད་ད་ལྟ་ཅིག་རྒྱ་གར་ནང་ལོགས་ལ་ཡང་རེད་ད་ཅིག་སྨན་པ་མང་པོ་ཅིག་འདས་གྲོངས་ཕྱིན་རེད་ད་དེའི་ཁོང་ཚོ་རྒྱུ་མཚན་མང་པོ་ཅིག་ཆགས་འགྲོ་གི་འདུག་ག་ཟེར་ན་ད་ཐོག་མ་དེ་ལ་ཉིན་གཅིག་ལས་ཀ་བྱེད་སྟངས་ཀྱི་ཁོར་ཡུག་ཁོ་རང་ལྟར་ནད་པ་མང་པོ་མཉམ་དུ་ཅིག་ནད་པ་མཉམ་དུ་རང་ལས་ཀ་བྱེད་དགོས་ཡོད་དུས་དེའི་གི་ན་ཚ་འགོ་ཡ་གི་ཉེན་ཁ་ཆེ་བ་ཡོད་རེད་ཨ་ནི་སྤྱིར་བཏང་ནས་ད་ཅིག་ལས་ཀ་ལྗིད་པོ་ཆགས་འགྲོ་གི་ཡོད་རེད་པ་ན་ཚ་ཅིག་བསྡད་པ་ལ་ཡ་ནད་པ་མང་པོ་སླེབས་དུས་དེ་ཚོ་ཚང་མ་ལྟ་བྱས་སོ་སོ་གི་ད་ཅིག་ཟས་དང་དེ་འདྲས་ལ་ཡ་འཐུས་ཤོར་ཕྱིན་བྱས་ཨ་ནི་དེའི་གི་རྐྱེན་གྱིས་ཡ་དེ་འདྲས་ཅིག་ཆགས་འགྲོ་གི་འདུག་ད་དེའི་ཏན་ཏན་ཏིག་ཏིག་དེའི་རྐྱེན་བྱས་ཅིག་གྲོངས་ཀྱི་ཡོད་རེད་ཟེར་བྱས་དེ་ཞུ་ཚོད་ཐེབས་ས་མ་རེད་ཡིན་པ་ཡིན་ནས་ད་དེའི། རྒྱུ་རྐྱེན་རྟ་རྐང་འདི་ཁོ་རང་ལས་ཀའི་ངོ་བོ་ཆ་འདི་ཆགས་འདུག་དེ་ལས་ཀའི་ངོ་བོ་ཆ་འདི་དེ་ཁོ་ན་ཚ་མཉམ་དུ་འབྲེལ་བ་ཆགས་དུས་ཨ་ནེ་ཨམ་ཆི་མང་པོ་ཅིག་ན་དགོས་ཏེ་དེའི་རྒྱུ་རྐྱེན་དང་པོ་ཅིག་ན་ཚ་ན་བ་དང་ནི་དེ་ནས་ད་སོ་སོའི་གཟུགས་པོ་གི་ནམ་ཞག་རྒྱུན་དུ་ནི་ན་ཚ་ཡོད་པ་དེ་འདྲས་ཡོང་སྲིད་ཀྱི་རེད་ད་སྤྱི་དང་དེ་འདྲས་བྱེད་ཅེ་དེ་འདྲས་ཅིག་མིན་འགྲོ་ཟེར་བྱས་ད་དེའི་དེ་ངེད་ཀྱི་ཏན་ཏན་ཏིག་ཏིག་རང་འདི་ལ་ཡབ་ཅིག་སྐབས་རྒྱུ་མཚན་འདི་ལ་བརྟེན་བྱས་ཨམ་ཆི་མང་བ་གྲོངས་ཡོད་ཨམ་ཆི་ག་ཟེར་ཨམ་ཆི་གྲོངས་གི་ཡོད་རེད་ཟེར་བྱས་དེ་ཞུ་ཚོད་ཐེབས་ས་མ་རེད།
ཁོར་ཡུག་མཐུན་རྐྱེན་སྐྱོ་བ་དང་ལས་ཀ་མང་བས་ཟས་བཅུད་ཞན་པ་སོགས་ཀྱིས་དེ་ལྟར་བྱུང་མེད་ན་བྱུང་རྐྱེན་གཙོ་བོ་དམིགས་བསལ་མི་འདུག་གསུང་གི་འདུག་སྤྱི་ཟླ་ལྔ་པའི་ཚེས་ཤར་ལ་ལོ་བཅོ་བརྒྱད་ཡན་ལ་སྔོན་ཁབ་གང་དེ་རྒྱབ་ཀྱི་ཡོད་ན། ད་ད་ལྟ་ཅིག་ཁ་སང་ཉེ་ཆར་ཅིག་གསར་འགོད་གསལ་བསྒྲགས་ནང་སྲིད་བློན་མོ་དྷི་གིས་ད་སྤྱི་ཟླ་ལྔ་པའི་ཚེས་གཅིག་ནས་ནི་ལོ་བཅོ་བརྒྱད་ཡན་ཆད་ལ་ཡང་སྔོན་ཁབ་རྒྱབ་ཡ་གི་གོ་སྐབས་དེ

ཁབ་རྒྱབ་པ་འདྲ་བྱས་ན་ཏན་ཏན་དགེ་མཚན་ཡོད་ཙང་རྣམ་པ་ཚོ་ངོས་ནས་གལ་སྲིད་དེའི་ཐོག་ལ་རྒྱབ་ཡ་གི་དེ་འདྲའི་གོ་སྐབས་བྱུང་བ་ན། ངེས་པར་དུ་གོ་སྐབས་དེ་བཞེས་རོགས་གནང་ཞེས་བྱས་ཏེ་འབོད་སྐུལ་ཞུ་ཡ་ཡིན། ད་ཁབ་ག་འདི་རག་གི་རེད་ཟེར་ཏེ་ད་དེ་ཁོ་གནས་སྟངས་ལ་རག་ལས་ཀྱི་རེད་མ་གཞི་ད་ལྟ་ང་ཚོས་ཞུ་ཚོད་ཐེབས་གི་མ་རེད། ཡིན་པ་ཡིན་ནས་ད་ལྟ་མང་ཆེ་ལ་ད་ཅིག་རྒྱ་གར་རྒྱལ་ཡོངས་ནང་བརྒྱ་ཆ་དགུ་བཅུ་ལྷག་ལ Covishield དེ་ཆགས་འདུག་དེ་བྱས་ནས་གནས་སྟངས་དེ་ད་ག་རང་བསྡད་གི་རེད་བསམ་བསམ་འདྲ་པོ་ཅིག་འདུག། ལོ་ཆུང་བ་ལ་གཏམ་བཟང་རེད་ད་ལྟ་བར་དུ་ཁབ Covid Shield རང་རེད་བྱས་ཙང་ཁབ་ཀྱི་གནས་སྟངས་རང་འཇགས་རང་ཡིན་འགྲོ་གསུང་གི་འདུག། སློབ་ཕྲུག་ཚོ་དང་ཕ་མ་ཚོ་དཔེ་དེབ་ཀློག་བསྟར་གྱི་ལེ་ཚན་ཞིག་བར་མཚམས་འདིར་འབུལ་ལམ་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་རྒྱུ་ང་བསྟན་འཛིན་བདེ་སྐྱིད་ཡིན། ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པ་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་གི་ཡོད། སྤྱི་བཏང་དཔེ་དེབ་ཀློག་ཡ་ནི་མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་ནི་རང་ཉིད་ལ་ཤེས་བྱ་གསར་པ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད། ང་ཚོས་ད་བར་ལེ་ཚན་བཅུ་གཅིག་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ལ་དཔེ་དེབ་མི་འདྲ་བ་བཅུ་གཅིག་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན་པས་ཚང་མས་དཔེ་དེབ་གཅིག་ངེས་པར་དུ་ཀློག་ཡོད་ཤག་རེད། གལ་ཏེ་ཀློག་མེད་ན། ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ནན་ཏན་ཞུ་གི་ཡོད།

དེང་སང་གློག་བརྙན་ནང་ལ་ཡང་མཇལ་རྒྱུ་འདུག་ད་ཆ་དཔེ་དེབ་དེ་བོད་ཡིག་ནང་ལོགས་ལ་མེད་པ་དང་ང་ཚོའི་གོང་གི་ལེ་ཚན་ནང་ཤིབ་ཀེ་ར You Can Win བོད་བསྒྱུར་གནང་མཁན་གྱི་བཀྲ་ཤིས་དོན་གྲུབ་ལགས་གདན་འདྲེན་ཞུས་པ་ནང་བཞིན་དཔེ་དེབ་འདི་ཡང་བོད་བསྒྱུར་གནང་མཁན་ཡོང་བའི་རེ་བ་ཞུ་གི་ཡོད་དེ་བཞིན་རླུང་འཕྲིན་ཁང་ནང་ལ་ཡང་གདན་འདྲེན་ཞུ་ཡག་གི་རེ་བ་ཡང་ཞུ་གི་ཡོད། དེ་ག་ནང་བཞིན་རྣམ་པ་ཚོ་ལ་དཔེ་དེབ་འདི་གི་སྙིང་བསྡུས་ཅིག་ཞུས་པ་རེད་བྱས་ན། ཨ་འདི་རྩོམ་པ་པོ་མོ་རང་གིས་ང་ཚོའི་གི་འཛམ་གླིང་ནང་ལོགས་ལ། འཐེན་ཤུགས་དབྱིན་སྐད་ཐོག་ནས་ཞུས་པ་རེད་བྱས་ན Attraction ལས་ཨ་ནི་གཉིས་ཡོད་རེད། བ་ཨ་ནི་དཔེར་ན་ང་ཚོའི་གི་ནང་པའི་གི་ཐོག་ནས་འདྲ་པོ་བྱས་ང་ཚོའི་གི་བོད་པའི་གི་ཁ་རྒྱུན་ནང་ལ་ཡོད་པ་ནང་ལྟར་དཔེར་ན་ང་ཚོ་སྔ་མོའི་དཔེ་ལ་ཡོད་པ་ནང་ལྟར་བཟང་པོའི་གི་རྗེས་ལ་ཇ་ཆང་དང་ངན་པའི་རྗེས་ལ་རྒྱུག་རྡུང་ཡོད་པ་ནང་བཞིན། མོ་རང་གི་དཔེ་དེབ་འདི་ཡི་ནང་ལ་ཡང་ང་ཚོའི་གི་བསམ་བློ་ལ་ཨ་ནི་བསམ་བློ་བཟང་པོ་ཅིག་ཡོད་པ་རེད་བྱས་ན་འབྲས་བུ་བཟང་པོ་ཐོབ་པ་དང་བསམ་བློ་ངན་པ་ཅིག་ཡོད་པ་རེད་བྱས་ན་འབྲས་བུ་ངན་པ་ཅིག་ཐོབ་གི་ཡོད་པ་འདི་འདི་ཨ་མོ་རང་གི་འདི་ནང་ལོགས་ལ་ཨ་ནི་གསུངས་འདུག་ཨ་དེ་ག་ནང་ལྟར་ང་ཚོའི་གི་མི་ཚེའི་ནང་ལོགས་ལ་ཨ་ནི་སོ་སོ་ལ་ག་རེ་དགོས་པ་དེ་དེ་ང་ཚོའི་གི་འཐེན་ཤུགས་གཉིས་དེ་ལ་རག་ལུས་གི་རེད། གལ་སྲིད་སོ་སོ་ལ་བཟང་པོ་ཅིག་དགོས་ཡོད་ན་འཐེན་ཤུགས་དེ་དང་པོ་བཟང་པོ་ཅིག་དགོས་རེད། གལ་སྲིད་སོ་སོ་ལ་ངན་པ་ཅིག་དགོས་པ་རེད་བྱས་ན་ཨ་ནི་འཐེན་ཤུགས་དེ་ངན་པ་ཅིག་དགོས་རེད། སོ་སོ་ལ་དགོས་ཡ་དེ་བཟང་པོ་བྱས། འཐེན་ཤུགས་དེ་ཨ་ནི་ངན་པ་ཅིག་བཏང་བ་རེད་བྱས་ན་ང་ཚོ་ལ་མི་ཚེའི་ནང་ག་རེ་དགོས་ཡ་དེ་ཨ་ནི་སོ་སོ་ལ་སྒྲུབ་ཐུབ་མ་རེད་བྱས་ནས་དེབ་དེའི་ནང་ལོགས་ལ་ལྷག་པར་དུ་ང་ཚོའི་གི་མི་ཚེའི་ནང་ལོགས་ལ་བསམ་བློ་བཏང་ཕྱོགས་དེ་ག་འདྲ་བྱེད་དགོས་ཡོད་མེད་འོ་འདིའི་སྐོར་ལ་ལམ་སྟོན་འདི་དཔེ་ཡག་པོ་འདུག་ཨ་དེ་ག་ནང་ལྟར་དཔེ་དེབ་འདིའི་ནང་ལོགས་ལ་མོ་རང་གིས་ལམ་སྟོན་བྱས་པ་མ་ཟད་འདིའི་སྒང་ལོགས་ལ་སྒྲུང་ཡང་ཆུང་ཆུང་ཆུང་ཆུང་བྱས་ནས་ཨ་ནི་སྙན་པོ་ཞེ་པོ་ཅིག་འདུག་དེ་ག་ནང་ལྟར་ང་ཚོའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེའི་མང་ཚོགས་ནས་གལ་ཏེ་དཔེ་དེབ་འདི་ཀློག་མེད་པ་རེད་བྱས་ན་ངེས་པར་དུ་ཀློག་རོགས་གནང་འབོད་སྐུལ་ཤུགས་ཆེན་པོ་ཞུ་གི་ཡོད་དཔེ་དེབ་འདི་ཡང་ཨ་ནི་ཤོག་གྲངས་འདི་འདི་ཉུང་ཉུང་བྱས་དེ་ག་ནང་ལྟར་ཐུགས་ཕན་གསོ་ཡག་དང་ལེགས་ཆ་མང་པོ་ལེན་ཡག་གི་དཔེ་དེབ་ཞིག་རེད་བཞག། དེ་དང་མཉམ་དུ་ཨ་ང་ཚོས་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་ཞུ་གི་ཡིན་པས་རྣམ་པ་ཚོ་ལ་ངེས་པར་དུ་དཔེ་དེབ་འདི་ཀློག་ནས་ང་ཚོ་ལ་དགོངས་འཆར་གསུང་རོགས་གནང། དེ་དང་ཆབས་ཅིག་རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡ་ཡོད་ན། ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། རང་ཉིད་ཀྱིས་དཔེ་དེབ་ཀློག་པ་དེ་མི་གཞན་ལ་ངོ་སྤྲོད་ཞུ་རྒྱུ་དེ་ཡང་གལ་གནད་ཆེན་པོ་དང་གང་ཟག་གཞན་ལ་ཡང་ཐུགས་ཕན་སོས་ཐུབ། སོང་ཙང་རྣམ་པ་ཚོ་ངེས་པར་དུ་ལེ་ཚན་འདིའི་ནང་མཉམ་ཞུགས་གནང་རོགས་གནང། ང་ཚོའི་ལེ་ཚན་འདི་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། མ་མཇལ་བར་གསན་མཁན་རྣམ་པ་ཚོ་ཡང་དཔེ་དེབ་མུ་མཐུད་ནས་ཀློག་རོགས་གནང་སྐུ་གཟུགས་ཐུགས་ཅག་གནང་རོགས་གནང། ཡང་གླུ་དབྱངས་ལེ་ཚན་ནང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ལ་བསྟོད་གླུ་ཞིག། གཞས་པ་འཇམ་དབྱངས་ཆོས་ལྡན་ལགས་ཀྱིས་བཏང་གནང་པའི་གཞས

པཎ་ཆེན་བཞུགས་པ་རྨིས་སོང། དངོས་གནས་གཞས་འདིའི་ནང་ལོགས་ལ་གསེར་ཁྲི་པདྨའི་སྟེང་ལ་པཎ་ཆེན་བཞུགས་པ་རྨིས་སོང། པཎ་ཆེན་ཡིད་བཞིན་ནོར་བུ་ཞལ་རས་མཇལ་བ་རྨིས་སོང་རྨི་ལམ་ཙམ་མིན་པ་དངོས་སུ་མཇལ་རྒྱུ་བྱུང་བར་ཤོག། སྤྱིར་བཏང་ཏོག་དབྱིབས་བཅུ་དགུའི་ནད་རྟགས་དང་ཆམ་ནད་ཀྱི་ནད་རྟགས་ལ་གཟབ་ནན་དང་ཟུར་བཀག་སོགས་གནང་དགོས་ཡོད་ན། ད་གལ་སྲིད་གཅིག་མང་ཚོགས་ངོས་ནས་ད་ལྟ་ཅིག་སོ་སོ་ལ་ནད་རྟགས་ཡོད་པ་དེ་འདྲས་ཅིག་རེད་པ་ཆམ་པའི་ནད་རྟགས་དང་དེ་འདྲས་ཡོད་པ་འདྲ་ཅིག་ཡིན་ན་མང་ཚོགས་ངོས་ནས་ཐུགས་སྣང་གནང་དགོས་ཡ་ག་རེ་བྱ་ཟེར་ན་ད་ཅིག་སོ་སོའི་ལས་ཀ་ཡིན་ནའི་རེད་འཛིན་གྲྭ་འགྲོ་དགོས་ཡིན་ནའི་འདི་ཚོ་ཡིན་གཅིག་མིན་གཅིག་སོ་སོ་གི་དེ་ལ་ཡ་ད་ཅིག་འཛིན་སློབ་གྲྭ་ཕྲུ་གུ་འགྲོ་དེ་འདྲས་ཆགས་སྲིད་ན་སོ་སོའི་གི་ཁྱིམ་ཚང་རེད་སྡོད་ཁང་གི་འདི་ཚོ་ཁྱིམ་ཚང་ཨ་མ་ལགས་དང་དེ་ཚོ་ལ་ཡར་ཞུས་བྱས་ང་ནད་རྟགས་འདི་འདྲ་འདུག་ཟེར་བྱས་ཏེ་ཞུ་ཡ་དེ་དཔེ་གལ་ཆེན་པོ་ཆགས་ཏེ་བཞག། ལས་བྱེད་པ་རྣམ་པ་དང་དེ་ག་ནང་བཞིན་ད་གཅིག་དགོན་སྡེ་གྲྭ་ཚང་ཁག་ནང་བཞུགས་མཁན་དེ་འདྲ་ཡིན་ན་སོ་སོའི་གི་ད་གཅིག། དགོན་པའི་གི། ཕྱག་མཛོད་ཡིན་ནའི་རེད་ལས་ཁུངས་གི་ད་དོ་དམ་པ་སུ་ཡིན་ནའི་རེད་དེ་ཚོ་ལ་ཡར་གཅིག་ཞུ་ཡ་དེ་དཔེ་གལ་ཆེན་པོ་རེད་བཞག་ཨ་ནི་སོ་སོའི་ངོས་ནས་ཟུར་བཀག་བསྡད་ཡ་དེ་དཔེ་གལ་ཆེན་པོ་རེ་བཞག། ད། ང་ཚོས་གི། ད་ལྟ་ལམ་སྟོན་ལ་ཁ་ཚ་སུ་ནད་རྟགས་སུ་ཐོན་གི་ཡིན་ནའི་ག་རེ་དེ་ངེས་པར་དུ་ད་ཅིག་ནད་རྟགས་ཡོད་ནའི་རེད་མེད་ནའི་རེད་ག་རེ་ངེས་པར་དུ་བྱེད་དགོས་ཡ་བྱས། སོ་སོ་ནད་རྟགས་ཡོད་པ་རེད་ཟེར་ན་ལས་ཁུངས་དང་ཕྱག་ལས་དེ་འདྲས་ལ་ཡ་མ་ཐད་ན་ཡག་ག་འདུག་ག་རེ་ཟེར་ན་ལས་ཁུངས་དེ་འདྲས་ཕྱིན་པ་རེད་ན་མི་གཞན་པ་ལ་འགོ་ཡ་གི་ཉེན་ཁ་ཆགས་འགྲོ་དུས་དེ་དེ་ཅིག་མ་ཕེབས་རོགས་ཞེས་ཟེར་བྱས་བྱས་འདི་ང་ཚོའི་ལམ་སྟོན་ཁ་སང་སྔས་མར་ཞུ་བཞིན་པ་རེད། འདི་འདུག་སེ་གནང་ན་ཡག་འདུག་ག་རེ་ཟེར་ན་གལ་སྲིད་ད་ཅིག་སྤྱི་བཏང་གི་རིགས་འདི། ཏོག་དབྱིབས་གཉན་རིམས་བཅུ་དགུ་ན་ཚ་འདི་མེད་པ་འདྲ་ཅིག་ཡིན་ནས་སྤྱི་བཏང་དཀྱུས་མའི་ཅིག་ནམ་རྒྱུན་གྱི་ཅིག་ཆམ་པ་འདྲ་ཡིན་པ་ཡིན་ནས་ད་ལྟ་ཅིག་ད་དུས་ཚོད་འདི་ངན་པ་ཆགས་བསྡད་དུས་ཆམ་ནམ་རྒྱུན་རྒྱུན་ལྡན་གྱི་ཆམ་པ་ཅིག་ནང་ནས་མི་མང་པོ་ཅིག་ལ་དངངས་འཚབ་སྐྱེས་ད་ད་ཅིག་ཏོག་དབྱིབས་ན་ཚ་འདི་མེད་འགྲོ་ཟེར་བཞིན་བསམ་བསམ་སེམས་འཚབ་སྐྱེས་འདི་འདྲའི་གནས་སྟངས་ཆགས་ཡོད་དུས། ད་ཅིག་ཚང་མའི་ངོས་ནས་ད་འདི་འདྲའི་ཆམ་པའི་རིགས་ཚོ་ཅིག། ཏོག་དབྱིབས་གཉན་རིམས་བཅུ་དགུ་ལྟ་ཡིན་ལྟ་ཡིན་སྤྱི་བཏང་གི་ཆམ་པ་སྐད་ཅིག་མ་ནའི་འབད་བརྩོན་བྱས་བྱས། དེ་འདྲའི་ནད་རྟགས་ཅིག་ཆགས་བསྡད་ཤག། སྨན་པ་ལགས་ཀྱིས་ཆམ་ནད་ཀྱི་ནད་རྟགས་ཡོད་ན་སོ་སོ་རང་ངོས་ནས་དང་བླངས་ཐོག་ཟུར་བཀག་གནང་གལ་གསུངས་སོང། ཏོག་དབྱིབས་ནད་རིམས་བཅུ་དགུའི་ཁྱབ་གདལ་ཆེ་རུ་མི་འགྲོ་བའི་ཆེད་དུ་ཐུགས་ལ་ག་རེ་ག་རེ་བཞག་དགོས་ཡོད་ན།
ད་ད་ལྟ་མང་ཚོགས་དངོས་གནས་ཅིག་ད་ཐུགས་ལ་བཞག་དགོས་དེ་ག་རེ་ཟེར་ན་སུ་ཡིན་ན་ན་ཚ་ན་སྲིད་པ་རེད། ད་འདི་ང་ཚོ་ནས་སུ་སུ་ན་ཚ་ན་གར་འགྲོ་གི་མ་རེད་དེ་ཁོ་འགོས་སྲིད་པ་རེད་པ། དེ་འདྲས་ཡིན་དུས་ད་ཕ་ཚོ་ལ་ཁོས་གི་ན་ཚ་འཁྱེར་ཡོང་ཤག་ཕ་དེ་འདྲས་བྱས་བྱས་ཨ་ནི་ཚང་མའི་ནང་ལ་ཞེད་སྣང་བྱས་སྦས་གསང་བྱས་སྦས་གསང་བྱས་ན་ཨ་ནི་ཡིན་ཅིག་ད། མང་ཚོགས་ནང་ལ་གཅིག། ན་ཚ་དེ་ཁྱབ་ཡག་གི་ཉེན་ཁ་དེ་ཆེ་རུ་འགྲོ་དུས་ཡིན་གཅིག་མིན་གཅིག་སོ་སོའི་ངོས་ནས་ད་གཅིག་རང་ལས་གཞན་གཅེས་ཟེར་གྱི་ད་གཅིག་ཕར་ཕྱོགས་དང་ཚུར་ཕྱོགས་ཚང་མར་ཉེན་ཁ་འདུག་ཟེར་སོ་སོའི་ངོས་ནས་ནད་རྟགས་ཡོད་ན་ང་འདི་འདྲས་འདི་འདྲས་ནད་རྟགས་འདུག་ཟེར་ནས་སོ་སོའི་ངོས་ནས་དང་དུ་བླངས་ཀྱིས་འདི་འདྲས་བརྟག་དཔྱད་བྱེད་ཐུབ་པ་བྱུང་ན་ན་ཚ་ར་འཕྲོད་ན་བརྟག་དཔྱད་བྱེད་རྒྱུ་དཔེ་གལ་ཆེན་པོ་རེད་ཤག་བརྟག་དཔྱད་བྱས་པ་འདྲ་ཅིག་ཡིན་ན་ཁོ་ར་ཅིག་འཕྲོད་འགྲོ་གི་འདུག་ག་ན་ཚ་དེ་ཁོ་ཏོག་དབྱིབས་གཉན་རིམས་བཅུ་དགུ་ཡིན་ན་ཡིན་པ་ཅིག་མིན་ན་མིན་པ་ཨ་ནི་ཁོ་ཅིག་ཟུར་བཀག་བསྡད་དགོས་ཡིན་ན་ད་ཅིག་ན་ཚ་ཐོན་པ་འདྲ་ཅིག་ཡིན་ན་ཨ་ནི་ཟུར་བཀག་དེ་དེ་ཞིབ་ཚགས་སུ་བསྡད། སོ་སོའི་ངོས་ནས་ཅིག་ཉི་མ་བཅུ་བཞི་རིང་ག་བསྡད་དུས་ཁོ་གི་རིམ་པས་དྲག་འགྲོ་ཡ་ཅིག་རེད་ཤག་ཡིན་པ་ཡིན་ནས་ད་དེ་སོ་སོའི་ངོས་ནས་ཟུར་བཀག་དུ་ཏག་ཏག་བསྡད་དུས་མང་ཚོགས་ལ་ཡ། ན་ཚ་དེ་ཁྱབ་ཡ་གི་ཉེན་ཁ་དེ་ག་ཅིག་ཉུང་ང་ཆགས་འགྲོ་གི་རེད་པ། འདི་ཚང་མའི་ངོས་ནས་ཅིག་དོ་སྣང་གནང་དགོས་ཡ་ཅིག་རེད་ཤག། ད་སོ་སོ་གལ་སྲིད་ན་ཚ་ན་བཞིན་པ་འདྲ་ཅིག་ཡིན་ན་ནི་ཚ་བ་ལྟ་ཡ་བྱས་ད་ག་ནང་བཞིན་ད་གལ་ཆེ་ཤོས་དེ་ད་འདས་ཆ་ལ་ཡ་སོ་སོའི་གཟུགས་པོའི་ནང་ལོགས་ལ་ཡ་སྲོག་འཛིན་གྱི་ད་རླུང་སྦྱོར་རོ oxygen དེ level དེ་ལྟ་ཡ་དེ་གལ་ཆེན་པོ་རེད་ཤག་དེ་ཚད་གཞི་ལྟ་ཡ་དེ་ད་ད saturation probe ཟེར་བྱས་ད་ད pulse oximeter ཟེར་བྱས་ལག་པ་ལ་ཡ་བརྒྱུས་བྱས་ལྟ་ཡ་ཅིག་ཡོད་རེད་གཟུགས་པོའི་ནང་ལོགས་ལ་ཡ oxygen སྲོག་འཛིན་གྱི་རླུང་དེ་ག་ཚོད་ཡོང་གི་ཡོད་མེད་སྦྱོར་བ་དེ་དེ་དེ་ནམ་ཆ་རྒྱུན་དུ་བྱེད་ན་བརྒྱ་ཆ་དགུ་བཅུ་གོ་བཞི་སྒང་ལ་ཡ་དགོས་རེད། མང་ཆེ་དགུ་བཅུ་གོ་བཞི་སྒང་སྡོད་ཀྱི་རེད་ད་དེ་དགུ་བཅུ་གོ་བཞི་ལས་མར་ཉུང་ང་འགྲོ་ན་ཨ་ནི་ཏོག་ཙམ་ད་དེ Normal མ་རེད་པ་འོ་བྱས་ཙང་ད་དེ་དེ་སྨན་ཁང་ལ་བསྟེན་དགོས་ཡ་ད་དེ་འདྲའི་གནས་སྟངས་ཆགས་འགྲོ་གི་འདུག་ཨ་དེ་ནས་བརྒྱ་ཆ་དགུ་བཅུའི་འོག་ལ་སྡོད་ཀྱི་འདུག་ན་ཨ་ནི་ཡང་དེས་ན་ཚ་ནད་གཞི་ད་དེས་ལྗིད་པ་ཆགས་འགྲོ་གི་འདུག་ཨ་དེ་ཚོའི་གནས་སྟངས་ཀྱི་བྱས་ད་ག་ནང་བཞིན་དབུགས་མགྱོགས་པོ་མགྱོགས་པོ་བཏང་ཡ་ད་དེ་འདྲའི་གི་དབུགས་བསགས་ཡ་གི་དེ་འདྲའི་ནད་རྟགས་ཡོད་པ་འདྲ་བྱས་ན་ཨ་ཡིན་གཅིག་མིན་གཅིག་ཅིག་སྨན་ཁང་ལ་འབྲེལ་བ་བྱེད་ཡ་རེད་དེ་ཚོ་ཅིག་ཡིན་གཅིག་མིན་གཅིག་ཅིག་བྱེད་དགོས་ཡ་ཅིག་རེད་ཤག་སྣང་མེད་བཏང་གྱི། ནང་ལ་ཡར་ཞུ་བྱས་ད་དེ་ཏོག་དབྱིབས་ནད་རིམས་བཅུ་དགུ་རེད་དེ་ཉི་མ་བཅུ་བཞི་དྲག་འགྲོ་གི་རེད་ཟེར་དེ་ཨུ་ཚུགས་རྒྱབ་ཀྱི་བསྡད་རྒྱུ་མི་འདུག་གང་ཟེར་ན་རིགས་ཁ་ཤས་ལ་ཡར་ནད་གཞི་ལྗིད་པོ་ཆགས་ཀྱི་སྲོག་ལ་ཉེན་ཁ་དེ་ཡོད་དུས། མང་ཚོགས་ངོས་ནས་ཡིན་ནའང་ད་དེ། གཟབ་གཟབ་བྱེད་དགོས་ཡ་ད་དེ་འདྲས་ཀྱི་ཐུགས་སྣང་གནང་དགོས་ཡ་དེ་འདྲས་ཀྱི་གནས་སྟངས་ཆགས་འགྲོ་གི་འདུག། སྨན་པ་བརྩོན་འགྲུས་ལགས་ཀྱིས་སུ་ལ་ཡིན་ནའང་ན་སྲིད་པས་སྦས་གསང་མེད་པ་གནང་གལ oximeter ཚ་དཔྱད་ཡོ་བྱད་སོགས་ཉོས་ནས་སོ་སོ་དང་ཉེ་འཁོར་ལ་ནད་འདི་མ་ཡོང་སྔོན་ནས་སྔོན་འགོག་ཐབས་ལམ་རྒྱ་ཆེ་བ་ཞིག་ཡང་གསུངས་འདུག་སྨན་པ་བརྩོན་འགྲུས་ལགས་ད་རིང་ང་ཚོའི་ལེ་ཚན་འདིའི་ཐོག་ལ་ཡང་སྐྱོར་ཕེབས་པ་ཐུགས་རྗེ་གནང་ཡང་མ་འོངས་པར་དྲི་བ་ཡོད་ན་སྨན་པ་བརྩོན་འགྲུས་ལགས་ལ་མུ་མཐུད་ནས་དྲི་བ་དྲིས་ལན་ཕུལ་ཡ་ཡིན་སྨན་པ་བརྩོན་འགྲུས་ལགས་ཕེབས་པ་དུ་ཆེ། ལགས་སོ་ཀྱི་ལ་ནི་ད་ག་ཡིན་གྱི་ལགས་ཐུགས་རྗེ་ཆེ་ལ་སོགས། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་གསན་པ་ཐུགས་རྗེ་ཆེ་རེས་གཟའ་ལྷག་པ་ལྷ་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང་སྐུ་ཁམས་བཟང། འབྲུག་གི་འབྲུག་གི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ལ་ཕུལ་བའི་གཞས་གཅིག་གསན་ཡོང་བ་ཞུ། ལེ་ཚན་རྗེས་མར་སླར་ཡང་མཇལ་ཡོང་ཐུགས་རྗེ་ཆེ།